རྒྱ་ནག་གི་བཙན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བཀག་ཉར་བྱས་ཡོད་འདུག་དེ་ཡང་ད་ལྟ་ཡོ་རོབ་སྦེལ་ཇི་ཡམ་དུ་ཡོད་པའི་ས་དཀར་བཀྲ་ཤིས་ལགས་ཀྱིས་ཁོང་ལ་འབྱོར་བའི་ཁུངས་ལྡན་གནས་ཚུལ་ཞིག་འདི་ག་རླུང་འཕྲིན་ཁང་ལ་མཁོ་སྤྲོད་གནང་དོན་ལ་དེ་ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་རྒྱ་ནག་གི་བཙན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་དང་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་བོད་ཀྱི་རྒྱལ་ས་ལྷ་སར་ཡོད་པའི་རྒྱ་ནག་མི་དམངས་ཁྲིམས་ཁང་ཟེར་བའི་མདུན་ལ་ངོ་རྒོལ་བྱེད་སྐབས། ས་གནས་རྒྱ་ནག་ཉེན་རྟོག་པས་འཛིན་བཟུང་གིས་ཉེན་རྟོག་ལས་ཁང་ནང་བཙན་ཁྲིད་བྱས་པ་མ་ཟད་མ་འོངས་པའི་ཉིན་བཅུ་རིང་བཀག་ཉར་བྱེད་རྒྱུ་ཡིན་ལུགས་ཀྱང་གསལ་བསྒྲགས་བྱས་ཡོད་འདུག་མགོན་པོ་སྐྱིད་དང་ཁོ་མོའི་བཟའ་ཟླ་ཆོས་སྐྱོང་གཉིས་རྒྱ་ནག་ཉེན་རྟོག་པས་འཛིན་བཟུང་བྱེད་སྐབས་འཛིན་བཟུང་བྱས་ཆོག་པའི་ཡིག་ཆ་སོགས་གང་ཡང་བསྟན་མེད་པ་རེད། མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་གཉིས་འཛིན་བཟུང་དང་བཀག་ཉར་བྱས་པའི་གནས་ཚུལ་བོད་ནང་དང་རྒྱ་ནག་ནང་ནས་རྒྱུས་ཡོད་ཞིག་གིས་ས་དཀར་བཀྲ་ཤིས་ལགས་སུ་མཁོ་སྤྲོད་བྱས་ཡོད་འདུག། མགོན་པོ་སྐྱིད་ལགས་ཀྱིས་ཁོ་མོའི་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་གློད་གྲོལ་ཡོང་ཐབས་སུ་ངོ་རྒོལ་ཐེངས་མང་བྱས་ཡོད་ལ། ནམ་རྒྱུན་ལྟར་ཁོ་མོའི་ངོ་རྒོལ་གྱི་ལས་འགུལ་ལ་ས་གནས་ཉེན་རྟོག་པས་ཁོ་མོར་གཅར་རྡུང་སོགས་བྱེད་བཞིན་པའི་གནས་ཚུལ་བརྙན་ཐུང་བླངས་ནས་སྤེལ་ཡོད་ཀྱང། ད་ལན་བརྙན་ཐུང་སོགས་མཐོང་རྒྱུ་མ་བྱུང་བས་ས་དཀར་བཀྲ་ཤིས་ལགས་སུ་བརྙན་ཐུང་སོགས་འབྱོར་ཡོད་མེད་དང་གལ་ཏེ་མེད་ན་རྒྱུ་མཚན་ཅི་ཡིན་དྲིས་དུས། ཉེ་ལམ་ས་གནས་ཉེན་རྟོག་པས་མགོན་པོ་སྐྱིད་ལགས་སུ་ཕྱི་ཕྱོགས་སུ་བརྙན་ཐུང་རིགས་སྤེལ་མི་ཆོག་པ་དང་གལ་ཏེ་སྤེལ་ཚེ་འཛིན་བཟུང་བྱེད་རྒྱུ་ཡིན་ལུགས་བཙན་བཀའ་བཏང་ཡོད་འདུག། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་མགོན་པོ་སྐྱིད་ལགས་དང་ཁོང་གི་བཟའ་ཟླ་གཉིས་འཛིན་བཟུང་བྱས་པའི་གནས་ཚུལ་ཐད་འདི་ག་རླུང་འཕྲིན་ཁང་གི་ཡོང་ཁུངས་གཉིས་པ་ཞིག་གིས། མགོན་པོ་སྐྱིད་ལགས་དང་ཁོ་མོའི་བཟའ་ཟླ་ཆོས་སྐྱོང་གཉིས་ཀྱིས་ལྷ་ས་མི་དམངས་ཁྲིམས་ཁང་གི་མདུན་དུ་ཁོ་མོའི་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཁྲིམས་ཆད་དང་འབྲེལ་བའི་སྔོན་ཆད་བཞིན་དགོས་འདུན་དོན་ཚན་གསུམ་བཏོན་ནས་ངོ་རྒོལ་བྱེད་སྐབས། ཕྱི་ཚེས་བཅུ་གསུམ་ཉིན་གྱི་ཉིན་གུང་ཙམ་ལ་འཛིན་བཟུང་དང་བཀག་ཉར་བྱས་ཡོད་པའི་འགྲེལ་བརྗོད་གནང་སོང། མགོན་པོ་སྐྱིད་ལགས་ཀྱིས་ད་ལོ་སྤྱི་ཟླ་གསུམ་པ་ནས་བརྒྱད་པ་བཅས་སུ་རིམ་པ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་གློད་གྲོལ་དང་ཐུག་འཕྲད། དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་བྱེད་དགོས་པའི་ངོ་རྒོལ་བྱས་ཡོད་པ་དང་ངོ་རྒོལ་གྱི་སྐབས་དེ་དག་ལ་རྒྱ་ནག་ཉེན་རྟོག་པས་མགོན་པོ་སྐྱིད་ལགས་སུ་གཅར་རྡུང་དྲག་པོ་བྱས་ཡོད་པ་རེད། བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་ནས་འབྲས་ལྗོངས་མངའ་སྡེའི་གཞུང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གྱི་ཕེབས་སྒྲིག་ཧ་ཅང་གཟབ་རྒྱས་ཞུས་པར་ཐུགས་རྗེ་ཆེ་ཞུས་གནང་འདུག། དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་གིས་ཁ་སང་ཚེས་བཅུ་གཉིས་ཉིན་ཁུལ་དེའི་དབུས་གཙང་ཆོལ་ཁའི་གོ་སྒྲིག་འོག་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་ཞུས་ཀྱི་དུས་དྲན་སྲུང་བརྩི་ཞུ་བའི་མཛད་སྒོའི་ཐོག་སྐུ་མགྲོན་དུ་གདན་ཞུས་ལྟར་ཕེབས་ཏེ་བཀའ་སློབ་གནང་བའི་ནང་དོན་གཙོ་བོར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ལོ་ངོ་བཅུ་ཕྲག་མང་པོའི་རིང་བཙན་བྱོལ་བོད་མིའི་བདེ་རྩའི་ཆེད་སྐུ་ངལ་འཛེམས་མེད་བསྐྱོན་པའི་མཛད་རྗེས་རྣམས་ནམ་ཡང་བརྗེད་རྒྱུ་ཡོད་མ་རེད་ལ་དེང་སང་གནས་སྟངས་ཉག་ཕྲ་བའི་དུས་ཚོད་འདིར་ཚང་མས་མཐུན་སྒྲིལ་རྡོག་རྩ་ཆིག་སྒྲིལ་གྱི་ཐོག་གདོང་ལེན་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་འདུག་ཡང་བཀའ་བློན་མཆོག་གིས་མུ་མཐུད་ནས་དབུས་བོད་མིའི་སྒྲིག་འཛུགས་དང་བོད་མི་མང་གི་ཚབ་ཞུས་ཏེ་རྒྱ་གར་དབུས་གཞུང་གིས་ད་བར་བོད་དོན་བདེན་མཐའ་གསལ་ཐབས་ཀྱིས་མཚོན་བོད་མི་ཚོར་མཐུན་འགྱུར་རོགས་རམ་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་གསུངས་པ་དང་ཆབས་ཅིག་དམིགས་བསལ་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གི་གཞུང་ནས་ད་རེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་ཁུལ་ཆིབས་བསྒྱུར་བསྐྱངས་གནང་བའི་སྐབས་ཕེབས་སྒྲིག་ཞུ་སྒོ་ཧ་ཅང་རྒྱས་པོ་གནང་ཡོད་པ་དེ་བཀའ་དྲིན་ཆེ་ཞུས་གནང་འདུག། ཡང་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་འབྲས་ལྗོངས་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་ཨ་རུན་ཨུ་པི་རི་ཏི་མཆོག་དང་ཤིང་ནགས་བློན་ཆེན་ཀརྨ་བློ་གྲོས་ལགས་ཁུལ་དེའི་སེ་ར་བྱེས་མཁན་པོ་ས་གནས་འགོ་འཛིན་བོད་མི་མང་སྤྱི་འཐུས་དབུ་དཀར་ཚང་ལགས་སོགས་གནད་ཡོད་དཔོན་རིགས་ཁག་ཅིག་ཀྱང་ཕེབས་ཞུགས་གནང་འདུག་ལ་གྲོས་ཚོགས་ཀྱི་ཚོགས་གཙོ་དང་ཤིང་ནགས་བློན་ཆེན་རྣམ་གཉིས་ནས་ཀྱང་གསུང་བཤད་གནང་ཡོད་འདུག། USAID ཞེས་པའི་ཨ་རིའི་རོགས་ཚོགས་ངོས་ནས་རྒྱ་གར་དང་བལ་ཡུལ་གནས་སྡོད་སྐྱབས་བཅོལ་བོད་མིར་རོགས་དངུལ་རྒྱབ་སྐྱོར་གནང་ཕྱོགས་དང་འབྲེལ་ཏེ་ཞིབ་འཇུག་ལས་དོན་ཞིག་བརྩམས་ཡོད་པ་རེད། དེ་ཡང་བོད་མིའི་གནས་སྟངས་ཞིབ་འཇུག་དེའི་དམིགས་ཡུལ་གཙོ་བོ་ནི་ཨ་རིའི་རོགས་ཚོགས་ཀྱི་ལས་གཞིའི་དམིགས་ཡུལ་དོན་འཁྱོལ་དང་མ་འོངས་ལས་འཆར་དང་འབྲེལ་བའི་བསམ་ཚུལ་རྒྱུས་ལོན་ཡོང་ཐབས་སྐོར་ཞིག་ཡིན་ཞིང། ཞིབ་འཇུག་ལས་དོན་དེ་ཉིད་ཨ་རིའི་རོགས་ཚོགས་ཀྱི International Development Group ཞེས་པའི་རྒྱལ་སྤྱིའི་ཡར་རྒྱས་ཚན་པ་ལ་བཀོད་མངགས་གནང་ཡོད་ལ་ཞིབ་འཇུག་དེ་ལ་མཚོན་ན་མ་འོངས་པར་ཨ་རིས་བོད་མིར་རོགས་དངུལ་མཁོ་སྤྲོད་གནང་ཕྱོགས་ཐད་གལ་གནད་ཆེན་པོ་ཆགས་ཀྱི་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་རྒྱལ་སྤྱིའི་ཡར་རྒྱས་ཚན་པའི་ལས་བྱེད་རྣམས་ཀྱིས་ཞིབ་འཇུག་ལས་དོན་དང་འབྲེལ་ཏེ་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་དྲུང་ཆེས་གཙོས་པའི་ཚན་པའི་འགན་འཛིན་དང་ལས་འཆར་འགན་འཛིན་རྣམས་དང་ཐུག་འཕྲད་གནང་སྟེ་ཞིབ་འཇུག་དེའི་གྲུབ་འབྲས་ཀྱིས་ཨ་རིའི་རོགས་ཚོགས་ངོས་ནས་རྒྱ་བལ་གནས་སྡོད་བོད་མིར་རོགས་དངུལ་རྒྱབ་སྐྱོར་གནང་ཕྱོགས་ལ་ཤུགས་རྐྱེན་ཆེན་པོ་སྤྲད་ངེས་ཡིན་ཞིང། ཞིབ་འཇུག་ལས་དོན་གཉེར་སྐབས་ཉམས་ཞིབ་པ་རྣམས་ནས་ལས་དོན་དེ་གཉེར་བར་གཙོ་བོ་དཔལ་འབྱོར་ཡར་རྒྱས་དང་འཚོ་ཐབས་ཀྱི་གོ་སྐབས། བོད་ཀྱི་རིག་གཞུང་རྒྱུན་འཛིན་དང་སྤྱི་ཚོགས་རྒྱུན་གནས་བཅས་དོན་གནད་གསུམ་ཐོག་གཙོ་བོ་དོ་སྣང་གནང་གི་ཡོད་པ་བཅས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་བཀོད་འདུག།
ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་གིས་རྡ་རམ་ས་ལར་འཚོགས་པའི་ཧི་མ་ལའི་དུས་སྟོན་གྱི་མཇུག་བསྡོམས་མཛད་སྒོར་གཏམ་བཤད་གནང་ཡོད་པའི་གནས་ཚུལ་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ནང་གནས་ཚུལ་སྤེལ་བར་ལྟར་ན་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ཁ་ས་བོད་ཀྱི་ཟློས་གར་ཚོགས་པའི་ཚོགས་ཁང་དུ་ཧི་མ་ལའི་དུས་སྟོན་གྱི་མཛད་སྒོ་ཉིན་མཐའ་མའི་མཇུག་བསྡོམས་ཉིན་མོར་སྐུ་མགྲོན་གཙོ་བོར་གདན་ཞུས་ལྟར་ཕེབས་ཏེ་གཏམ་བཤད་སྤེལ་བའི་ནང། འཕགས་བོད་མཛའ་འབྲེལ་ཚོགས་པའི་ངོས་ནས་ལོ་ལྟར་ཧི་མ་ལའི་དུས་སྟོན་གོ་སྒྲིག་གནང་བ་དེ་བརྒྱུད་ནས་རྒྱ་གར་ཡུལ་མི་དང་བོད་མི་ཚོའི་དབར་རིག་གཞུང་བརྗེ་ལེན་ཙམ་མ་ཡིན་པར་མཐུན་སྒྲིལ་གྱི་ཁོར་ཡུག་བསྐྲུན་གྱི་ཡོད་པར་བསྔགས་བརྗོད་ཞུ་རྒྱུ་ཡིན་ཞེས་གསུངས་འདུག་ལྷག་པར་དུ་འདས་པའི་ལོ་ངོ་དྲུག་ཅུ་ལྷག་ཙམ་རིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་མིའི་སྒྲིག་འཛུགས་བོད་མི་མང་རྣམས་བཞུགས་སྒར་རྡ་རམ་ས་ལར་བཞུགས་གནས་ལྟ་བུར་ཡོད་པའི་དུས་ཡུན་དེའི་རིང་རྒྱ་གར་གཞུང་མང་གཉིས་དང་ལྷག་པར་དུ་ཧི་མ་ཅལ་མངའ་སྡེའི་གཞུང་དང་མང་ཚོགས་ནས་མཐུན་འགྱུར་དང་ཕྱག་རོགས་མཉམ་འདེགས་ཀྱི་རྣམ་པ་བསྟན་གནང་གི་ཡོད་པར་ཤིན་ཏུ་བཀའ་དྲིན་ཆེ་ཞུ་རྒྱུ་ཡིན་ཞེས་གསུངས་འདུག་མཇུག་བསྡོམས་མཛད་སྒོའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་འཕགས་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་ཨ་ཇིད་ནི་ཧ་རི་གིས་གཙོས་སྤྱི་འཐུས་རྒྱུན་ལས་ཁག་ཅིག་ནས་མཉམ་ཞུགས་གནང་ཡོད་པ་རེད། ཧི་མ་ལ་ཡའི་དུས་སྟོན་སྐབས་རྒྱ་གར་དང་བོད་བར་ལྷག་པར་དུ་ཧི་མ་ཅལ་མངའ་སྡེའི་ནང་གི་རྒྱ་གར་ཡུལ་མིའི་གཞས་དང་ཞབས་བྲོ་སོགས་ཀྱི་ལམ་ནས་སྲུང་བརྩི་ཞུ་སྲོལ་ཡོད་པ་དང་དུས་ཚོད་ཀྱང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་དུས་ཚིགས་ཀྱི་ཉིན་གཉིས་ཀྱི་རྗེས་སུ་འཚོགས་ཀྱི་ཡོད་པ་ཞིག་ཡིན་པ་རེད།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། WWW།

རྒྱལ་ཚབ་རྭ་སྒྲེང་དང་བཤད་སྒྲ་རེད་དེ་ག་ནང་བཞིན་ནི་སྡེ་དྲུག་སོགས་ཀྱི་ད་སྐབས་དེ་དུས་ཐོན་པའི་འགལ་རྐྱེན་གྱི་ད་དོན་རྐྱེན་མང་པོ་ཅིག་བྱུང་ཡོད་དུས་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ད་རིང་ལེ་ཚན་འདི་ནང་ལོགས་ལ་ནི་ཆེད་མངགས་ད་ངོ་སྤྲོད་ཞུ་གི་ཡིན་ལ་ང་ཚོས་ཡང་ལེ་ཚན་ནང་ལོགས་ལ་ཡིན་པ་ཡིན་ན་ནམ་རྒྱུན་བཞིན་སྲུང་བྱས་རྗེས་བཞུགས་སྒར་རྡ་རམ་ས་ལ་ཁུལ་དུ་ཡོད་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད། སྟོབས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ད་གཟོད་འགྲོ་བ་ལ་བཀྲ་ཤིས་བདེ་ལེགས། ལགས་འོང། ད་སྟོབས་ལགས་ང་ཚོས་ནི་ལེ་ཚན་གོང་མའི་ནང་ལོགས་ལ། སྐབས་དེ་དུས་ཡིན་ན་རྒྱལ་མཆོག་སྐུ་ཕྲེང་བཅུ་གཅིག་པ་སྐུ་དུས་ཆགས་བསྡད་ཡོད་རེད་སྐབས་དེ་དུས་ཀྱི་ཡང་བོད་ནང་ལོགས་ཀྱི་གནས་སྟངས་དང་དམིགས་བསལ་ལ་དྭགས་ཀྱི་དམག་འཁྲུག་རེད་དེ་ག་ནང་བཞིན་ཡང་འདི་སྐབས་ལ་ཡིན་པ་ཡིན་ན་རྭ་སྒྲེང་འདི་རྒྱལ་ཚབ་ལ་ནི་བསྐོ་བཞག་ཅིག་གིས་གནང་ཡོད་རེད་ལ་ཡང་དེ་ནས་ད་རྗེས་ལ་ནི་རྒྱལ་ཚབ་རྭ་སྒྲེང་དགོངས་པ་ཞུས་གནང་བ་དང་དེ་བཞིན་འདིའི་བར་ལ་ཡིན་ན་སླར་ཡང་བོད་དང་གོར་ཁའི་དམག་འཁྲུག་ཐེངས་མ་གཉིས་པ་དེ་བྱུང་ཡོད་རེད་ཨ་ནི་དེ་ནས་ད་གཅིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་དྲུག་ཙམ་ལ་རྒྱལ་བ་སྐུ་འཕྲེང་བཅུ་གཅིག་པ་ད་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་གནང་བ་དང་དེ་འདྲ་གི་ད་ཐོག་ནས་ཡིན་པ་ཡིན་ན་རྭ་སྒྲེང་བསྐྱར་དུ་ད་སྲིད་སྐྱོང་ལ་བསྐོ་བཞག་གནང་ཡ་ད་དེ་འདྲ་ཅིག་གིས་བྱུང་ཡོད་རེད་ལ་དེའི་རྗེས་ལ་ཡང་རྒྱལ་བ་སྐུ་ཕྲེང་བཅུ་གཉིས་པ་ནི་ངོས་འཛིན་གནང་ཡ་དང་དེའི་བརྒྱུད་རིམ་ནང་ལོགས་ལ་ཡིན་པ་ཡིན་ན་རྒྱལ་ཚབ་རྭ་སྒྲེང་དང་བཀའ་བློན་བཤད་སྒྲའི་འགལ་རྐྱེན་ཐོན་པ་དང་ད་དེའི་བར་དུ་ལ་སྐབས་དེ་དུས་ཀྱི་སྤྱི་ཚོགས་ཀྱི་རྙོག་ཟིང་མང་པོ་ཅིག་བྱུང་ཡོད་དུས་སྟོབས་ལགས་ནས་ད་ད་ལྟ་ང་ཚོས་གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་གྱི་སྐབས་དེ་དུས་ཡིན་པས་ན། རྒྱལ་ཚབ་ད་རྭ་སྒྲེང་བསྐྱར་དུ་བསྐོ་གཞག་གནང་པའི་ཁྲོད་ནས་སྐབས་དེ་དུས་ཀྱི་ད་གནས་སྟངས་དེ་གས་ནི་རིམ་པས་བྱས་རྗེས་ང་ཚོར་འགྲེལ་བཤད་ཞིག་གནང་རོགས་གནང།
ལའོ་སྒྲོལ་དཀར་ལགས་ད་དེ་འདྲ་སྒྲོལ་དཀར་ལགས་གོང་དུ་གསུངས་པ་ནང་ད་རེ་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་དྲུག་གི་ལོ་ལ་ད་རྒྱལ་བ་སྐུ་ཕྲེང་བཅུ་གཅིག་པ་མྱ་ངན་ལས་འདས་ར་བ་རྒྱལ་བ་སྐུ་ཕྲེང་བཅུ་གཅིག་པའི་ཆབ་སྲིད་ཐུགས་འགན་འཁུར་ནས་ཧ་ལམ་ཟླ་བ་དྲུག་གཡས་གཡོན་གཅིག་ལས་གཞན་མེད་རྒྱུ་བཟོ་འདྲ་བྱུང་འདུག་ཨ། བྱས་ཙང་འདི་འདྲས་ཅིག་གི་ཆབ་སྲིད་ཐུགས་འགན་བཞེས་རྗེས་དེ་ནི་ཡང། སྙུང་གཞི་དེ་ཏོག་ཙམ་སྐུ་ཡི་གྲང་བ་དེ་འདྲ་རེད་ཟེར་གི་གནས་ཚུལ་ལུགས་དེ་འདྲ་བྱུང་རྗེས་གང་བྱས་སྐུ་གཟུགས་བདེ་མིན་བྱུང་བ་རེད། ད་བདེ་མིན་བྱུང་བ་རེད་ལགས་གོ་ཆི་ཁིར་དེ་ཡིན་ན་ལ་ད་རྒྱལ་བ་རིན་པོ་ཆེ་ཆབ་སྲིད་ཐུགས་འགན་བཞེས་རྗེས་ལམ་སང་ཟླ་བ་དྲུག་ནས་སྐུ་སྙུང་ཡས་དང། ཨ་ནི་སྐུ་སྙུང་རྗེས་ད་སྐུ་དེ་འདྲ་སྙུང་རེད་ཟེར་གྱི་དམིགས་བསལ་ཡོད་པ་མ་རེད་འགའ་ཤས་ནི་མགུལ་ཆམ་བཞེས་རེད་ཟེར་འགའ་ཤས་སྐུ་གྲང་བ་རེད་ཟེར་བཟོ་འདྲ་དེ་འདྲའི་གི་གནས་ཚུལ་ལུགས་ཤོར་ནས་ད་ཇེ་སྡུག་ལུགས་ཕྱིན་རྗེས་ཨ་ནི་མྱ་ངན་ལས་འདས་སོང་ཟེར་གི་གནས་ཚུལ་དེ་འདྲའི་ལུགས་ཅིག་ཆགས་བསྡད་འདུག་ཨ་རྒྱལ་བ་སྐུ་ཕྲེང།

རྒྱལ་ཚབ་ཟེར་དགོས་རེད་དང་སྲིད་སྐྱོང་སུ་ར་ཇུར་བ། རྒྱལ་བ་རིན་པོ་ཆེ་ཡོད་དུས་སྐབས་སུ་སྲིད་སྐྱོང་ཞུ་དགོས་རེད་པ། ཡང་རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་ཡིན་པ་སོང་ཙང་ད་རྒྱལ་ཚབ་དེ་སླར་ཡང་ནི། རྭ་སྒྲེང་རིན་པོ་ཆེ་བྱང་རྭ་སྒྲེང་ནས་ཚུར་གདན་འདྲེན་ཞུས་རྗེས་རྭ་སྒྲེང་སྐུ་ཕྲེང་གསུམ་པ་དེར་བ། གདན་འདྲེན་ཞུས་བཞིན་འདུག་ཟེར་ཨ་ནི་བོད་ཀྱི་རྒྱལ་ཚབ་གནང་ཡས་ཀྱི་དུས་སྐབས་ཅིག་བྱུང་རེད། ད་རྭ་སྒྲེང་རིན་པོ་ཆེ་བོད་ཀྱི་རྒྱལ་ཚབ་གནང་བའི་དུས་སྐབས་དེ་སྤྱི་ལོ་ཆིག་སྟོང།

དུས་སྐབས་དེའི་སྐབས་སུ་ནི་རྡོ་རིང་གཟིམ་ཤག་ལ་ནི་ཡང་སྲས་ཅིག་འཁྲུངས་རྗེས་དེ་རྒྱལ་བའི་ཡང་སྲིད་ལ། རེ་བ་རྒྱག་ཡས་ཀྱི་གནས་ཚུལ་འདི་འདྲ་ཅིག་ཡོང་གི་ཡོད་བ་རེད་སྤྱི་ཚོགས་སྒང་ལ་བྱས་ཙང་ད་འདི་འདྲས་ཀྱི་གནད་དོན་འདི་འདྲས་ཁྲོད་ནས་ད་མཐའ་མ་དེ་རྒྱལ་བའི་ཡང་སྲིད་དེ་ནི་རྒྱལ་བ་སྐུ་ཕྲེང་ད་དེར་བ་བཅུ་གཉིས་པ་དེ་དེ་ང་རང་ཚོའི་བོད་པའི་གི་ད་ལྷོ་ཁ་ས་ཁུལ་དེ་ཤ་ཚ་ནས་འོལ་དགའ་འོལ་དགའ་ཞུ་གི་རེད་ང་ཚོ་དེ་ཤ་ཚ་ནས་ཟངས་རི་རྫོང་གི་མངའ་ཁོངས་རེད་པ་ལྷོ་ཁ་ཟངས་རི་ལ་ཉེ་སྟེ་མངའ་ཁོངས་ཆ་དེ་དགོས་རེད་པ་འོལ་དགའ་ནས་ནི

དེ་ག་ནང་བཞིན་གྱི་ད་དེ་འདྲ་ང་ཚོ་རྒྱལ་ཚབ་ཁོ་རང་རྭ་སྒྲེང་རིན་པོ་ཆེ་ཞེས་དེ་འདྲ་དྲིན་དེ་ཚོ་ཨ་ནི་ཚང་འཛོམས་ཀྱི་ཐོག་ནས་ནི་ད་གསེར་བུམ་དཀྲུགས་རེད་ཟེར་གྱི་ཅིག་ཅིག་གནས་ཚུལ་ཅིག་ཡོད་རེད་བྱས་ཙང་ད་གང་བྱས་གསེར་བུམ་དཀྲུགས་ཡོད་ན་རེད་གསེར་བུམ་དཀྲུགས་ཡིན་མདོག་མདོག་བྱས་ཡོད་ན་རེད་ཕྱི་ཚུལ་ལ་གང་བྱས་དུས་སྐབས་དེའི་སྐབས་སུ་ཏོག་ཙམ་སྐུ་ལས་ཁག་པོ་ལུགས་ཞིག་གི་ཐོག་ནས་ནི་ང་ཚོའི་རྒྱལ་བ་སྐུ་ཕྲེང་བཅུ་གཉིས་པ་དེ་ནི་གསེར་བུམ་ལས་ལྟར་ངོས་འཛིན་ཞུས་པའི་ཡོངས་གྲགས་ཀྱི་གནས་ཚུལ་ལོ་རྒྱུས་དེ་འདྲས་ཤིག་ཆགས་བསྡད་ཡོད་རེད། ལའོ་གསེར་བུམ་དཀྲུག་ཡག་ཟེར་བྱས་ཞུ་དུས་ད་མན་ཇུ་ཆིང་གི་ནི་གོང་མའི་སྐབས་དེ་དུས་ཡིན་པས་ན་ད་ཅིག་བོད་ལ་ནི་དེའི་སྔོན་ནས་གསེར་བུམ་ཅིག་ཕུལ་ཡོད་ད་དེའི་རྙོག་དྲ་དེ་ད་དུས་ད་ལྟ་བར་ལ་གནས་བྱས་བསྡད་ཡོད་རེད་ཡིན་ནའི་ལར་ཡང་ང་རང་ཚོའི་ཡིག་ཆ་དག་དེ་གའི་ནང་ལོགས་ནས་ནི་རྒྱལ་བ་རིམ་བྱོན་ངོས་འཛིན་གནང་པའི་སྐབས་ལ་རྒྱལ་བ་སྐུ་ཕྲེང་བཅུ་གཉིས་པ་དེ་གསེར་བུམ་དཀྲུགས་པ་དང་འདིའི་སྐོར་ལ་ཅིག་གླེང་གནང་གི་ཡོད་པ་ལས་དེ་མིན་གྱི་འདི་གའི་ལ་ཡིག་ཆ་ཁ་གསལ་པོ་ཅིག་ཡོད་མ་རེད་ལར་ཡང་ད་ལྟ་སྟོབས་ལགས་ཀྱིས་ཏག་ཏག་འདིའི་སྐོར་ལ་ད་རྒྱལ་བ་ད་སྐུ་ཕྲེང་བཅུ་གཉིས་པ་དེ་ཡིན་ན་ཆིག་སྟོང་བརྒྱད་བརྒྱ་ང་བཅུ་ང་བརྒྱད་ལོའི་གཡས་གཡོན་ལ་ངོས་འཛིན་གནང་བ་དང་དེ་ཅིག་ངོ་སྤྲོད་གནང་སོང་ལ་དེ་དང་འབྲེལ་ཡོད་ཐོག་ནས་ཏག་ཏག་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་དེ་སྔ་བོད་ཀྱི་ལོ་རྒྱུས་ངོ་སྤྲོད་གནང་པའི་སྐབས་ལ་ཡང་འདིའི་སྐོར་ལ་མདོར་བསྡུས་ཅིག་འགྲེལ་བརྗོད་གནང་པ་ཞིག་འདུག་འདི་དེ་ཡང་མཚམས་འདི་ནས་ངོ་སྤྲོད་ཞུ་གི་ཡིན། ད་རྒྱལ་ཚབ་རྭ་སྒྲེང་ཧུ་ཐོག་ཐུ་ནས་སྔ་སྲོལ་ལྟར་རྒྱལ་བའི་ཡང་སྲིད་རྩད་གཅོད་གནང་བར་རྟགས་མཚན་བཟང་བའི་བྱིས་པ་མང་པོ་ཞིག་ཁོངས་ནས་འོལ་ཁ་དང་ཟངས་རི། ལྷ་བཟོ། ཁག་གསུམ་ལ་ཡོད་པའི་ཆུང་སྲིད་རྣམས་ཐུགས་དམ་བཟང་པོ་བྱུང་བ་ལྟར་སྒོ་མང་མཚན་ཞབས་དགེ་བཤེས་ངག་དབང་ནོར་བུ་དང་སེར་སྨད་དགེ་བཤེས་ངག་དབང་ཚུལ་ཁྲིམས་གཉིས་འོས་སྤྲུལ་གསུམ་ཀའི་འཁྲུངས་སྐར་དུ་ངོ་བསྐྱོད་ཀྱིས་བརྟག་དཔྱད་ཉམས་ཞིབ་ནན་ཏན་བྱས་པར་འོལ་དགའ་རྫིང་ཕྱི། བག་འབྲོག་ཉང་ཚང་པར་མེ་འབྲུག་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་དྲུག། ཟླ་བ་བཅུ་གཉིས་པའི་ཚེས་གཅིག་ཉིན་འཁྲུངས་པའི་བྱིས་པ་དེ་ངོས་འཛིན་གསལ་ཤོས་བྱུང་བ་དང། མེ་སྦྲུལ་ལོ། ས་སྐྱ་བདག་ཆེན་ཟུར་པ་རྡོ་རྗེ་རིན་ཆེན་དྭགས་ཀོང་གནས་གཟིགས་སུ་ཕེབས་སྐབས། རྒྱལ་བླ་སྤྱིས་ཐུགས་དམ་ཕུལ་བར་འོལ་དགའ་དེ་ཡང་སྲིད་འཁྲུལ་མེད་ཡིན་ཚུལ་ཕེབས་པ་མ་ཟད། ཁྲ་འབྲུག་ཚངས་པས་གཙོས་ལྷ་བླ་མང་པོས་ཀྱང་རྩོད་དོན་གསུངས་ཀྱང། གལ་པོ་ཆེ་ལ་ནན་ཏན་བྱེད་དགོས་པའི་བོད་ལྗོངས་སྤྱི་ཚོགས་ལ་ཚིག་ཐོ་དང་བརྟག་ལུང་ཁག་བཅས་གོ་བསྡུར་གནང་བའི་ཚིག་ཐོའི་དོན་བཞིན་འོས་སྤྲུལ་གསུམ་ཀ་གདན་ཞུས། ན་བཟའ་སྒྲོན་འབུལ་དང་འབྲེལ་རྒྱལ་ཁབ་ཏུ་གདན་ཞུས་ཀྱིས་ནོར་གླིང་སྐལ་བཟང་ཕོ་བྲང་གི་འདབས་འབྲེལ་གཞིས་བཀྲ་ཤིས་ཆོས་ལྡིང་དུ་བཞུགས། མེ་སྦྲུལ་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་བདུན་ཟླ་བ་བཅུ་པའི་ཚེས་བདུན་ཉིན་ནོར་གླིང་སྐལ་བཟང་ཕོ་བྲང་དུ་རྒྱལ་བློན་དྲུང་སེར་དྲག་འབྲིང་དཀྱུས་གསུམ་སེར་འབྲས་ཀྱི་བླ་སྤྲུལ་ལས་སྣེ་ཚང་མ་གདན་འཛོམས་པའི་དབུས་སུ་འོས་སྤྲུལ་གསུམ་གདན་ཞུས་ཀྱིས་སྐུ་གོང་མའི་ཐུགས་དམ་རྟེན་དང་ཕྱག་འཕྲེང་རྡོར་དྲིལ་སོགས་སྐུའི་ཉེར་སྤྱད་དངོས་འདྲ་རེ་རེ་བཞིན་གཟིགས་འབུལ་ཞུས་པར་འོལ་དགའི་ཆུང་སྲིད་རིན་པོ་ཆེས་ཟླ་བ་བཅུ་ཙམ་ལས་མ་འགོར་བའི་སྐུ་སྐྱེ་ཆུང་ངུ་དེས་ཚང་མ་ངོ་མ་རང་བཞེས་ཏེ་ངོས་འཛིན་ཤིན་ཏུ་གསལ་པོ་བྱུང་ཡང་ས་ད་དུང་ཚང་མ་ཡིད་ཆེས་ངེས་རྙེད་སླད་གསེར་བུམ་དཀྲུག་འདོན་གནང་རྒྱུ་གནང་རྒྱུར་ཉེ་བའི་གཞུང་ཞབས་སེར་སྐྱ་མང་པོ་དང་མི་དམངས་བཅས་ནང་ཚོགས་ཀྱིས་ཁ་ཉིན་གནང་བའི་བརྟག་དཔྱད་དེ་ལྷག་གནང་ཐབས་མེད་པར་འོལ་དགའི་ཆུང་སྲིད་དེ་རང་ལ་ཐུགས་གཏན་མ་འཁེལ་ཚེ་བོད་མི་དམངས་བསམ་པ་མ་རྫོགས་པའི་སྡེ་ཟིང་འདྲ་བྱུང་ན། ཉེན་འགན་ཚང་མ་སྲིད་སྐྱོང་རང་ལ་ཡོད་ཚུལ་འགན་དཔུང་ཀྱང་བྱས་ཡོད་ཚུལ་ཟ། ས་རྟ་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་བརྒྱད་ཟླ་བ་དང་པོའི་ནང་ལྷ་ལྡན་སྨོན་ལམ་ཆེན་མོའི་སྐབས་འཁེལ་བས་རྒྱལ་ཚབ་རིན་པོ་ཆེ་ནས་དགེ་འདུན་འདུས་པ་རྒྱ་མཚོར་འོལ་དགའི་ཆུང་སྲིད་རིན་པོ་ཆེ་གསེར་བུམ་ནས་ཐོན་པའི་ཐུགས་དམ་བདེན་བསྐུལ་དང་ལྷ་མོའི་འཕྲིན་བསྐུལ་འུར་འདོན་གནང་དགོས་བཅད་རྒྱ་གནང་བ་དང། ཕྱོགས་མཚུངས་ཆུང་སྲིད་སོ་སོའི་བཞུགས་ཡུལ་དུ། འགན་སྲུང་དམག་མི་ཡང་འཛུགས་གནང་མཛད། ལྷ་སའི་མི་མང་ནས་འོལ་ཁའི་འོས་སྤྲུལ་རིན་པོ་ཆེ་རང་ལ་ཐུགས་གཏན་འཁེལ་བའི་སྨོན་ལམ་ཚོགས་སུ་འདོན་སྐུལ་ཡང་གྲངས་ལས་འདས་པ་འབུལ་མཁན་བྱུང་བ་རེད། ཟླ་བ་དང་པོའི་ཚེས་བཅུ་གསུམ་ཉིན་རྩེ་ཕོ་བྲང་དུ་རྒྱལ་ཚབ་རྭ་སྒྲེང་རིན་པོ་ཆེ་དང་དགའ་ལྡན་ཁྲི་རིན་པོ་ཆེ་བཀའ་བློན་རྣམས་སྐུ་བཅར་སྤྱི་ཁྱབ་མཁན་པོ་མན་ཇུའི་ཨམ་བན་བཅས་ཚང་མ་འཛོམས་པའི་དབུས་སུ། འོས་སྤྲུལ་གསུམ་གྱི་མཚན་བྱང་དཀྲུག་འདོན་བྱས་པར་འོལ་ཁའི་མཆོག་སྤྲུལ་རིན་པོ་ཆེ་ཐོན་པས་བོད་ལྗོངས་སེར་སྐྱ་ཚང་མ་བསམ་པ་རྫོགས་པའི་བདེ་འཇགས་ཆེན་པོ་བྱུང།
ལགས་འོང། སྟོབས་ལགས་བྱས་ཙང་ཏག་ཏག་ཏག་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་བརྒྱད་ཀྱི་ལོ་ལ་ཨ་ནི་རྒྱལ་བ་སྐུ་འཕྲེང་བཅུ་གཅིག་པའི་ཡང་སྲིད་སྐུ་འཕྲེང་བཅུ་གཉིས་པ་འདི་ད་ངོས་འཛིན་གཅིག་གི་གནང་ཡོད་རེད་བྱས་ཙང་ངོས་འཛིན་གནང་པ་དང་དུས་མཚུངས་ད་སྐབས་དེ་དུས་ཡིན་པས་ན་ཏག་ཏག་ཨ་ནི་སྲིད་སྐྱོང་འདི་ཡིན་པས་ན་རྭ་སྒྲེང་ཕྱག་ན་ཡོད་དུས་ད་སྐབས་དེ་དུས་ཀྱི་ཡང་བཀའ་ཤག་དང་རྒྱལ་ཚབ་དབར་གྱི་འགལ་རྐྱེན་དང་འདི་གའི་རིམ་པས་མང་པོ་ཅིག་ཐོན་པའི་དུས་ཚོད་ཅིག་ཆགས་ཀྱི་ཡོད་ཟེར་བ། རེ་རེ་ར་སྤྲོད་ཁག་ལ་དུས་སྐབས་དེའི་སྐབས་སུ་ད་ང་ཚོས་ཁ་སང་རྒྱལ་བ་སྐུ་ཕྲེང་དགུ་བ་མྱ་ངན་ལས་འདས་པ་ཕྱིན་ནས་ད་སྤྱིར་བཏང་གི་ང་ཚོའི་རྒྱལ་ཚབ་ཀྱི་ལམ་ལུགས་དེ་ཁ་སང་ང་ཚོས་གོང་དུ་ཞུས་པ་ནང་ལྟར་རྒྱལ་བ་སྐུ་ཕྲེང་བདུན་པ་མྱ་ངན་ལས་འདས་རྗེས་དེ་མོ་འཇམ་དཔལ་བདེ་ལེགས་རྒྱ་མཚོ་རྒྱལ་ཚབ་ཐོག་མ་དེ་འཆར་དེ་ནས་ཀྱི་རྒྱལ་ཚབ་དང་སྲིད་གཞུང་གི་ལམ་ལུགས་དར་ཡོང་རྗེས་ད་བར་དུ་གནས་ཚུལ་འགལ་ཟླ་མང་པོ་ཅིག་ཡོང་ཡ་དང་ནི་དེ་ག་ནང་བཞིན་གྱི་རྒྱལ་བ་ཡང་སྲིད་དེ་ཚོ་ནི་འཁྲུངས་རྗེས་ཞི་དྲག་མ་ཞུ་ཡ་ཆབ་སྲིད་ཐུགས་འགན་བཞེས་ཡུན་དེ་ཚོ་ནི་ཐུང་ཐུང་གི་གནས་ཚུལ་དེ་འདྲ་མང་པོ་ཞིག་བྱུང་བསྡད་ར་བ་ད་དེ་འདྲས་ཀྱི་དུས་རིམ་དེ་འདྲས་ཀྱི་ཁྲོད་ནས་དེ་འདྲ་ང་ཚོས་ཛ་དྲག་པ་ཅིག་དེ་འདྲ་ང་ཚོས་གི་རྒྱལ་བ་སྐུ་ཕྲེང་བཅུ་གཉིས་པ་སྐབས་སུ་འཕྲིན་ལས་རྒྱ་མཚོའི་གི་སྐབས་སུ་ཛ་དྲག་པའི་གནས་ཚུལ་བྱུང་ར་བ་གཅིག་ནས་ག་རེ་ཟེར་ན་རྒྱལ་བ་སྐུ་ཕྲེང་བཅུ་གཅིག་པ་དེ་དགུང་ལོ་ཆུང་ཆུང་ལ་མྱ་ངན་ལས་འདས་པ་དང་ཨ་ལྷག་པར་དུ་དེ་འདྲ་སྒྲོལ་ག་རེ་ཟེར་ན་ད་རེས་སྐུ་ཕྲེང་བཅུ་གཉིས་པ་འཕྲིན་ལས་རྒྱ་མཚོ་དེ་ཨ་ནི་གསེར་བུམ་དཀྲུགས་པ་དེ་ལ་ཨ་ནི་དངོས་གནས་ཀྱི་ཕའི་འདྲེ་ག་རེ་ཟེར་ན་སྐུ་ཕྲེང་བཅུ་པ་དང་བཅུ་གཅིག་གསེར་བུམ་དཀྲུགས་རེད་ཟེར་གྱི་ཅིག་གླེང་སློང་གཅིག་མ་གཏོགས་པའི་དངོས་སུ་དཀྲུགས་མེད་པའི་གི་ང་ཚོས་ཀྱི་དཔང་རྟགས་བྱས་དང་གནས་ཚུལ་མང་པོ་བྱུང་གི་ཡོད་རེད་དངོས་གནས་དཀྲུགས་མེད་རྒྱུ་ཟེར་བ་གི་སྣང་ཚུལ་ཡང་ཤུགས་ཆེ་བོ་ཡོད་བ་རེད་བྱས་ཙང་འདི་དུས་ཀྱི་སྣང་ཚུལ་འདི་འདྲ་ཤུགས་ཆེ་བོ་མེད་རྒྱུ་ལ་ཅིག་ད་དངོས་གནས་གསེར་བུམ་དཀྲུགས་མེད་འགྲོ་བསམ་བསམ་ལ་ཅིག་གསེར་བུམ་དཀྲུགས་ཡོད་མ་རེད་ཟེར་གི་དཔང་རྟགས་ཡང་ཤུགས་ཆེ་བོ་བསྟན་མེད་རྒྱུ་གི་གནས་སྟངས་ལ་གཅིག་ཆགས་བསྡད་ཀྱི་འདུག་ད་དེ་ག་ནང་བཞིན་གྱི་དུས་སྐབས་དེའི་སྐབས་སུ་རྒྱལ་ཚབ་རྭ་སྒྲེང་གི་ཆབ་སྲིད་ཐུགས་འགན་བཞེས་པའི་དུས་སྐབས་སུ་ཨ་ནི་ད་དགོན་པ་ཁག་གི་དང་ད་མཐོ་རིམ་མི་སྣ་དེ་ཚོས་གི་གཞིས་ཀ་དེ་འདྲ་ཆོས་གཞིས་དེ་འདྲ་དགོན་པའི་གི་ཆོས་གཞིས་ཞུ་ཡས་དང་མཐོ་རིམ་མི་སྣ་དེ་འདྲས་གི་ཨ་ནི་ག་རེ་ཟེར་ན་གཞིས་ཀ་དེ་འདྲ་ཚུར་ལེན་ཡས་གི་ཐོག་ལ་འབད་བརྩོན་ལ་ཞེ་བོ་བྱེད་ཀྱི་འདུག་ག་རེ་ཟེར་ན་ང་ཚོས་གི་བོད་གཞུང་གི་ད་གཞུང་རྒྱུགས་པ་ལབ་དགོས་རེད་བ་གཞུང་རྒྱུགས་པ་དེ་མང་པོ་ཅིག་ག་རེ་ཟེར་ན་སྒེར་པ་སྐུ་དྲག་དང། ཆོས་སྡེ་བླ་བྲང་དེ་ཚོ་ལ་ཕར་འགྲོ་བ་བྱས་ཐ་མ་དེ་ང་ཚོས་ཀྱི་གཞུང་ཁོ་རང་ལ་ག་རེ་ཟེར་ན་མི་སེར་དཔེ་ཉུང་ཉུང་བྱེད་བྱེད་ང་ཚོས་ཀྱི་གཞུང་གི་ཆབ་སྲིད་ཉམས་ཞན་ལ་འགྲོ་བའི་གནད་འགག་གཙོ་བོ་གཅིག་དེ་རེད་བ། ག་རེ་ཟེར་ན་བོད་པའི་ཆབ་སྲིད་སྒྲོམ་གཞིའི་ལམ་ལུགས་དེ་གཞུང་སྒེར་ཆོས་གསུམ་ལ་གཉེར་ཏེ་ཆགས་ཏེ། གཞུང་རྒྱུགས་པ་ཟེར་གཅིག་བྱས་བོད་གཞུང་ཁོ་རང་གི་ད་མི་སེར་གཅིག། ད་ནི་སྒེར་པ་སྐུ་དྲག་ཁག་གི་མི་སེར་གཅིག་བྱས། དགོན་སྡེ་བླ་བྲང་ཁག་གི་མི་སེར་གཅིག་བྱས། ད་དེ་དགོན་སྡེ་བླ་བྲང་དུ་བཅུག་བྱས། དགེ་ལུགས་པའི་དགོན་སྡེ་གདན་ས། སེར་འབྲས་དགའ་གསུམ་དང། དེ་ག་ནང་བཞིན་གྱི་ནི་བླ་ཆེན་ཁག། རྒྱུད་གྲྭ་སྟོད་སྨད། རྣམ་རྒྱལ་གྲྭ་ཚང། འོ་ད་དེ་ཚོ་ལ་སོགས་པའི། ཟིན་བསྡད་ཡོད་རེད་བ། ད་ཤར་ལ་བྱས་ན་ཆབ་མདོ་ལ་བྱས་ན་འཕགས་པ་ལྷ། ནུབ་ལ་བྱས་ན་གཙང་ལ་བྱས་ན་བཀྲ་ཤིས་ལྷུན་པོ་པཎ་ཆེན་རིན་པོ་ཆེ། ད་གང་བྱས་འདི་ཚོའི་གི་འོག་ལ་ཆོས་གཞིས་མང་པོ་ཞེ་བོ་ཞིག་ཟིན་བསྡད་ཡོད་རེད། བྱས་ཙང་ད་འདི་འདྲས་ཀྱི་ཟིན་བསྡད་པའི་དུས་སྐབས་སུ། ཆོས་གཞིས་དེ་ཚོ་དང་སྒེར་པ་སྐུ་དྲག་དེ་ཚོ་གི་གཞུང་གི་ཕར་དེ་ནས་གཞིས་ཀ་དང་གཞུང་གི་ས་ཆ་དེ་ཚོ་གང་རག་ཐབས་བྱས་ཀྱི་འབད་བརྩོན་ལ་ཤུགས་ཆེ་བ་ཞིག་བྱེད་ཀྱི་འདུག་ང་ཚོའི་རྒྱལ་ཁབ་ཀྱི་བསམ་བློ་ཤུགས་ཆེ་བ་ཡོད་པ་མ་རེད་ད་སོ་སོ་རང་གིས་དེ་ཤུགས་ག་ཚོད་ཅིག་ཏུ་ཕྱུག་པོ་དང་གཞིས་ཀ་ལུག་ཁྱུ་ག་ཚོད་ཟ་ཐུབ་པ་ཡིན་ན་དེ་ཁེ་ཕན་ཆེ་བ་ལ་བརྩི་ཡ་དང་ཨ་ནི་རྒྱ་ནག་གོང་མའི་རྩ་ནས་ཅིག་ཐམ་ག་ལུག་དང་གསོལ་རས་ལུག་ཅིག་དང་མཚན་གནས་ལུག་ལེན་ཡ་བྱུང་ན་དེ་ཞེ་པོ་ཞིག་མཐོང་རྩིས་ཡས་ཀྱི་དེ་འདྲས་ཀྱི་གཤིས་ཀ་ལོ་ཞིག་མེད་དོ། རྒྱལ་ཁབ་རང་ལ་བསམ་བློ་བཏང་ཡས་ཀྱི་དུས་སྐབས་དུས་སྐོས་སུ་བཏང་ལོ་ཞིག་ཐུབ་ཀྱི་མི་འདུག་ཨ། ད་དེ་འདྲ་བྱེད་དུས་སྐོས་སུ་ད་རྭ་སྒྲེང་རིན་པོ་ཆེའི་སྐབས་སུ་དེ་ག་ནང་བཞིན་གྱི་ད་དེ་གཞུང་གི་གཞིས་གཞིས་ཀ་དེ་གཞུང་རྒྱུགས་ཀྱི་དང་གཞུང་གི་གཞིས་ཀ་རག་ཡ་དེ་ལ་ག་རེ་དགོས་དགོས་ཟེར་ན་ད། རྒྱལ་ཚབ་ཀྱི་མ། ནམ་རྒྱུན་རྒྱལ་བ་རིན་པོ་ཆེ་ནི་རྒྱལ་བ་རིན་པོ་ཆེས་གནང་འགྲོ་དགོས་ར་རྒྱལ་བས་མར་གནང་འགྲོ་དགོས་ར། རྒྱལ་བ་མེད་དུས་སྐོས་སུ་ཨ་ནི་རྒྱལ་ཚབ་ཀྱི་དབང་ཆ་དེ་ཟིན་དུས་སྐོས་སུ་ཨ་ནི་ད་རྭ་སྒྲེང་རྒྱལ་ཚབ་ཀྱི་སྐབས་སུ་དུས་སྐབས་དུས་སྐོས་སུ་ཨ་ནི་ཐམ་ག་དང་ཤེ་བམ་འགོ་མཆན་འགོ་མཆན་ཟེར་དུས་སྐོར་སུ་ང་ལ་འདི་འདྲ་འདི་འདྲ་ཅིག་གནང་རོགས་གནང་ཟེར་ཡ་སྐྱབས་འཇུག་ཞུས་ན་ཨ་ནི་འདི་གི་སྒང་འདི་ལ་ཡ་སྙན་ཞུ་འདིའི་སྒང་འདི་ལ་དེ་ཞག་ང་ཚོས་ནི་མཆན་བཏབ་ལབ་ཀྱི་འདུག་ཨ་དེ་ག་རང་རེད་འདི་གི་སྙན་ཞུ་འདིའི་སྒང་འདི་ལ་ཨ་ནི་མཆན་འདི་ས་བཞག་གནང་གི་རེད་སྔོན་མ་བོད་གཞུང་སྔོན་མའི་འགྲོ་སྟངས་ལ་ཨ་ནི་འདིའི་ནང་ལ་ཨ་ནི་ཁྱེད་རང་གིས་ས་ཆ་མར་ཞུས་པ་ནང་ལྟར་གྱི་དེ་ནང་ལྟར་ཨ་ནི་འཕྲོད་པ་ཡིན་ཟེར་གི་སྤྲད་རོགས་འོ་འདི་འདྲས་གི་ཞུ་སྙན་མང་པོ་ཞེ་པོ་ཅིག་བྱུང་འདུག་ཨ་ད་དེ་མང་ཆེ་ཡོང་གི་འདུག་ག་རེ་ཟེར་ན་རྒྱལ་བ། འཚོ་ཞིང་བཞུགས་པའི་སྐབས་སུ་ཞུ་སྙན་དེ་རྒྱལ་བས་ཡང་གནང་གི་མ་རེད་བ་ཨ་ནི་ཞུ་སྙན་འདི་ཉུང་ངུ་ཆེ་རྒྱལ་བ་འཚོ་ཞིང་མ་བཞུགས་པའི་སྐབས་སུ་ནི་རྒྱལ་ཚབ་དང་སྲིད་སྐྱོང་གི་དུས་ཡུན་སྐབས་སུ་གཞན་པའི་གི་སྐུ་དྲག་ཆེན་པོ་དང་དགོན་སྡེ་བླ་བྲང་ཆེན་པོ་འདི་ཚོས་ཀྱི་ཡར་ལས་ཐོག་རྒྱལ་ཚབ་དང་སྲིད་སྐྱོང་དེ་ལ་ག་རེ་ཟེར་ན་དཔལ་ལས་བཤད་པ་སྣ་འདྲ་ཉེ་པོ་འབུལ་རྫས་འབུལ་བ་ར་སྣ་འདྲ་གཞུང་གི་ཅ་ལག་ཡིན་པ་ཡིན་ན་རེད་གཞུང་གི་ག་རེ་ཟེར་ན་ས་ཆ་ཡིན་པ་ཡིན་ན་རེད་གཞུང་གི་ཕྱུགས་རིགས་ཡིན་པ་ཡིན་ན་འདི་འདྲ་མང་པོ་ཅིག་ཚུར་ཞུ་ཡས་ཀྱི་ཐབས་ཤེས་ཞེ་པོ་བྱེད་ཀྱི་འདུག་བྱས་ཙང་ད་འདི་འདྲའི་ཤུགས་ཆེ་བོ་ཅིག་ང་ཚོའི་སྐབས་ཐོག་དེ་རྭ་སྒྲེང་རིན་པོ་ཆེ་གི་རྒྱལ་ཚབ་རྭ་སྒྲེང་གི་དུས་སྐབས་སྐོས་སུ་བྱུང་ཡོད་དུས་སྐོས་སུ། ད་འདི་ལ་གཞུང་རང་གི་དུས་སྐབས་དུས་སུ་ཏོག་ཙམ་བཀའ་བློན་བཤད་སྒྲ་དང་འདི་ཚོས་ཀྱིས་རྒྱལ་ཚབ་རྭ་སྒྲེང་གིས་ག་རེ་ཟེར་ན་གཏན་ཚིགས་དང་ཤེ་བམ་དང་འགོ་མཆན་གནང་ཡ། ཞུ་སྙན་ཚང་མ་ལ་གནང་ཡ་དེ་ཏོག་ཙམ་དགའ་བསུ་ཅིག་རེད་མི་འདུག་དགའ་བསུ་མི་འདུག་ཟེར་ན་ག་རེ་ཟེར་ན་གཞུང་དེ་སྤྲང་པོ་ཆགས་ཡ་ཉེན་ཁ་ཡོད་རེད་པ། བྱས་ཙང་དེ་འདྲས་ཡིན་དུས་སྐོས་སུ་ཨ་ནི་སྲིད་སྐྱོང་རིན་པོ་ཆེ་གི་ཨ་ནི་རྒྱལ་ཚབ་རྭ་སྒྲེང་གིས་ཨ་ནི། སྐུ་ཡི་ཉི་ཟླ་གཉིས་མཚན་ལུས་སྦྱིན་པ་ནི། བཀའ་བློན་བཀྲ་ཤིས་ཁང་གསར་ལ་སྙན་ཞུས་པ་རེད་འོ་ཁོ་རང། བརྒྱུད་བྱས་ཨ་ནི་ད་ང་ཚོའི་རྭ་སྒྲེང་རིན་པོ་ཆེ་གི་འདུག་སེ་ཤེ་བམ་གནང་ཡ་དང། ཐམ་ཀ་གནང་ཡ་དང་འགོ་མཆན་གནང་ཡ་དང་མང་དྲགས་པ་ཡིན་པ་ཡིན་ན། ཨ་ནི་ང་ཚོ་གཞུང་རང་ལ་དཀའ་ངལ་ཞིག་འདུག་ཨ། འདི་བྱེད་དུས་སྐོར་དེ་ལ་ང་ཚོས་ཏོག་ཙམ་སྟངས་འཛིན་ཚོད་འཛིན་ལོ་བྱེད་ཐུབ་ན་ཡག་པོ་འདུག་ཨ་ཟེར་དུས་སྐོར་སུ། ཨ་ནི་ད་ཁོས་ཡང་མོས་མཐུན་ལོ་བྱེད་ཀྱི་དུས་སྐབས་དུས་སྐོར་སུ་བཀའ་བློན་བསམ་ཕོ་དང་སྐྱིད་སྟོད་པ་དང་ཨ་ནི། བཀྲ་ཤིས་ཁང་གསར་དང་ཨ་ནི་བཀའ་བློན་དེ་འདྲ་བཤད་སྒྲ། དབང་ཕྱུག་རྒྱལ་པོ་ཁོ་རང་བཀའ་བློན་བཞི་ཡོད་རེད་བཀའ་བློན་བཞི་གྲོས་བསྡུར་བྱས་རྗེས་ཨ་ནི་ཏག་ཏག་ཏག་རེད་དེ་བྱས་ན་མ་གཏོགས་ང་ཚོ་ཏོག་ཙམ་དཀའ་ངལ་འདུག་ཨ་ནི་དཀའ་ངལ་འཕྲད་ས་རེད་ཟེར་ན་ནི་གཞི་ནས་རྭ་སྒྲེང་རིན་པོ་ཆེ་རྩ་ལ་ཡར་ཞུ་གར་འགྲོ་རྗེས་ཨ་ནི་རྭ་སྒྲེང་ཡང་དེ་ག་རང་ད་ཨ་ནི་འགྲིག་གི་འདུག་ཨ་ནི་ཁྱེད་རང་ཐམ་ཀ་ཉར་མཁན་དེ་སུ་བྱེད་ག་ཟེར་ད་དོ་ང་ཚོ་གཞུང་གི་ཐམ་ཀ་དེ་ལབ་ཀྱི་ཡོད་རེད་ཨ། སྲིད་སྐྱོང་གི་ཐམ་ཀ་ཅིག་ཡོད་རེད་ཨ། ད་གནས་སྐབས་སྲིད་སྐྱོང་སུས་ཁུར་པ་ཡིན་ན་འདིའི་ཐམ་ཀ་དེ་ལབ་ཀྱི་རེད་ཨ་ཕྱི་ད་ང་ཚོས་གི་སྔོན་མའི་ཀྱི་འགྲོ་སྟངས་བྱས་པ་ན་དེ་ཞག་ཡིན་ན་ལྷན་ཁང་ཚང་མ་ལ་ཐམ་ག་ཡོད་ར་ཤེས་རིག་ལས་ཁུངས་ཐམ་ག་འཕྲོད་བསྟེན་ལས་ཁུངས་ཐམ་ག་ཟེར་དེ་འདྲ་ཡོད་ར་བཀའ་བློན་སོ་སོའི་ལྷན་ཁང་དྲུང་ཆེ་སོ་སོ་ཡོད་ན། སྔོན་མ་ཡིན་ན་ང་ཚོས་ཀྱི་སྲིད་སྐྱོང་གི་ཐམ་ག་དེ་ཕུད་པའི་ཀྱི་འོག་གི་ཐམ་ག་ཚང་མ་ལོ་སོ་སོ་ག་པར་བཏང་དགོས་ཡོད་ན་དཔེ་བྱས་ན་ང་ཚོས་ཀྱི་གྲྭ་བཞི་དམག་སྒར་ཡིན་པ་ཡིན་ན་རེད་དེ་ག་ནང་བཞིན་ཀྱི་རྩིས་ཁང་ཡིན་པ་ཡིན་ན་རེད་དེ་ག་ནང་བཞིན་ཀྱི། གྱོད་ཞིབ་གྱོད་དོན་ཁང་ལབ་ཉེ་ཅིག་ཡོད་ར་ང་ཚོས་ག་རེ་ཟེར་ན་ཤེར་དཔང་ལས་ཁུངས་ཡིན་པ་ན་ར་དེ་ཚོ་གི་མི་མང་ལ་བཀའ་རྩ་དང་ཆད་པ་དང་མི་མང་ལ་ག་རེ་གཏང་གི་ཡོད་ན་ཡིག་ཆ་དེ་ཁོ་རང་ཚོས་བཟོས་ཐ་མ་ཐམ་ག་དེ་ཟེ་ག་སུ་འགྲོ་གོ་རེ་ཟེར་ན་བཀའ་ཤག་ལ་ཐམ་ག་ཟེ་ག་འགྲོ་གོ་རེད། བྱས་ཙང་ང་ཚོས་སྔོན་མའི་གི་འགྲོ་སྟངས་ལ་དེ་རེད་ད་ལྟ་ཡིན་ན་ནི་སོ་སོ་ལས་ཁུངས་ལས་ཁང་སོ་སོས་སོ་སོའི་ཐམ་ག་གཏང་ཆོག་བཀའ་ཤག་གི་ཡིན་ན་བཀའ་ཤག་ཐམ་ག་གཅིག་པོ་མ་གཏོགས་ཡོད་མ་རེད་བ། བྱས་ཙང་བཀའ་ཤག་གི་མ་ནས་ཐམ་ག་ལ་དོ་དམ་ཞེ་བོ་བྱེད་ཀྱི་འདུག་བ། ཐམ་ག་གཅིག་དེ་བཀའ་ཤག་གི་ཐམ་ག་དེ་བཀའ་ཤག་བདེ་སྐྱིད་མ་ཟེར་ཏེ་དེ་བཀའ་ཤག་རང་ལ་ཡོད་ར། དེ་འདྲ་དེ་ང་ཚོའི་སྲིད་སྐྱོང་གི་ག་རེ་ཟེར་ན་ཐམ་ག་དེར་ཆགས་ཡོད་ར་བ། སྲིད་སྐྱོང་གི་ཐམ་ག་དེ་དེ་འདི་ཐམ་ག་ང་ཚོའི་ག་རེ་ཆགས་བསྡད་དགོས་ར་ཟེར་ན་རྒྱལ་པོའི་ཐམ་ག་དང་གཅིག་པ་གཅིག་རྐྱང་ཆགས་དགོས་ར། བྱས་ཙང་སྔོན་མ་ང་ཚོའི་རྒྱལ་པོའི་ཐམ་ག་ཅིག་དང་བཀའ་ཤག་གི་ཐམ་ག་ཅིག་ཡོད་ར། རྒྱལ་པོ་དེ་སུ་རེད་ཟེར་ན་རྒྱལ་བ་རིན་པོ་ཆེའི་ཐམ་ག་རེད་བ། དེ་ནས་ད་ལྟ་རྒྱལ་བ་རིན་པོ་ཆེ་བཞུགས་མེད་པ་ཡིན་པ་སོང་ཙང

སྲིད་སྐྱོང་གིས་སུ་ལ་ཞུས་རེད་ཟེར་ན་ཁོང་རང་དང་འབྲེལ་བ་ཡོད་ཀྱོ་དགོན་པ་གཅིག་པ་ཡིན་ཀྱོ་ཟེར་ར་བྱེད་ཀྱི་རྒྱལ་དབང་ཆོས་རྗེ་ལབ་ཀྱི་རེད་ད་ང་ཚོས་རྗེ་རིན་པོ་ཆེའི་རྣམ་ཐར་བྲིས་ནས་སྤྱིར་བཏང་ཁོང་རང་རྩོམ་རིག་གི་ཐོག་ནས་དང་རྣམ་ཐར་བྲིས་ལོ་ཟེར་ན་སྐད་གྲགས་ཆེན་པོ་ཞེ་བོ་ཅིག་ཆགས་བསྡད་ཡོད་རེད། རྒྱལ་དབང་ཆོས་རྗེ་ཞུ་ཉེ་དེ། སྐབས་དེ་དུས་ང་ཚོའི་གི་སྤྱི་ཁྱབ་མཁན་པོ་དེ་རེད་སྤྱི་ཁྱབ་མཁན་པོ་ཟེར་དུས་སྐབས་སུ་བོད་གཞུང་གི། ཆབ་སྲིད་ཀྱི་འགྲོ་སྟངས་ཀྱི་གཞུང་ཞབས་ཀྱི་ནང་ལ་ཡོང་ཁུངས་ལོ་གཉིས་ཡོད་རེད་བ་གཅིག་དྲུང་སེར་མོ་བ་དང་གཅིག་དྲུང་སྐྱ་བོ་ཡོད་རེད་བ། སེར་མོ་བ་ཟེར་དུས་སྐབས་སུ་ང་ཚོའི་རྩེ་པོ་ཏཱ་ལ་གི་རྩེ་དྲུང་ལབ་ཉེ་དེ་རེད་བ། རྩེ་དྲུང་གི་ནང་གི་ད་འགོ་འཛིན་གཙོ་བོ་དེ་སུ་རེད་ཟེར་ན་སྤྱི་ཁྱབ་མཁན་པོ་ལབ་ཉེ་དེ་རེད་སྤྱི་ཁྱབ་མཁན་པོ་དེ་བཀའ་བློན་དང་གོ་གནས་འདྲ་མཉམ་ལོ་ཞིག་རེད། བྱས་ཙང་སྐབས་དེ་དུས་སྤྱི་ཁྱབ་མཁན་པོ་དེ་རྭ་སྒྲེང་རིན་པོ་ཆེ་རྒྱལ་ཚབ་གནང་བའི་སྐབས་སུ་སྤྱི་ཁྱབ་མཁན་པོ་ལོ་དེ་སུ་ཆགས་བསྡད་པ་རེད་ཟེར་ན་ཨ་ནི། དར་ཧན་བློ་བཟང་འཕྲིན་ལས་ཞུ་ཉེ་དེ་རེད། ངས་ཁོ་རང་གི་མིང་གཞན་ལ་རྒྱལ་དབང་ཆོས་རྗེ་ཡང་ལབ་ཀྱི་རེད་ད་རྣམ་ཐར་མང་པོ་ཞེ་བོ་བྲིས་གནང་ཡོད་རེད་ཁོ་རང་གིས་རྒྱལ་བ་སྐུ་ཕྲེང་གཉིས་ཀྱི་རྣམ་ཐར་བྲིས་ཡོད་རེད་རྗེ་ཙོང་ཁ་བའི་རྣམ་ཐར་རྒྱས་ཤོས་ལོ་དེ་རྒྱལ་དབང་ཆོས་རྗེའི་རྣམ་ཐར་དེ་བྲིས་ཡོད་རེད་བྱས་ཙང་སྤྱིར་བཏང་མཁས་པ་ཆེན་པོ་དང། སློབ་སྦྱོང་ཡག་པོ་ཞེ་བོ་ཡིན་ས་རེད་ཁོ་རང་ཡོང་ཁུངས་དེ་སེ་ར་རེད་བ། འོ་བྱས་ཙང་ད་དེ་འདྲས་བྱས་ཡོང་དུས་སྐབས་སུ་རྒྱལ་དབང་ཆོས་རྗེ་གི་ཐུགས་ལ་ག་རེ་དགོངས་པ་ཡིན་ནམ་གང་ཤེས་སྐབས་དེ་དུས་རྒྱལ་དབང་ཆོས་རྗེ་དེ་སྤྱི་ཁྱབ་མཁན་པོ་བྱས་པ་རེད་སྤྱི་ཁྱབ་མཁན་པོ་བྱས་ཏེ་སེར་མོ་བ་ཡོངས་ཀྱི་འགོ་འཛིན་ཆགས་ཡོད་རེད་བ། དབང་ཚད་ལོ་བྱས་ན་བཀའ་བློན། གི་དབང་ཆ་དང་འདྲ་བོ་ལོ་ཅིག་ཆགས་བསྡད་པ་རེད་གནས་རིམ་ལོ་དེ་བྱས་ཙང་འོག་ཡོང་གི་ཨ་ནི་ཁོ་རང་བརྒྱུད་བྱས་ད་ནམ་རྒྱུན་རྒྱལ་བ་རིན་པོ་ཆེ་ལ་སྙན་སེང་ཞུ་ཡ་ད་ཡིན་ན་རྒྱལ་བ་རིན་པོ་ཆེས་བཀའ་ག་རེ་གནང་བ་སྤྱི་ཁྱབ་མཁན་པོ་བརྒྱུད་བྱས་གནང་ཡོད་རེད་དཔེ་བྱས་ན་ང་རང་ཚོ་རྒྱལ་བ་སྐུ་ཕྲེང་བཅུ་བཞི་པའི་སྐབས་སུ་ད་བོད་མ་ཤོར་གོང་ལ་སྤྱི་ཁྱབ་མཁན་པོ་དེ་དགའ་བྲང་ཡིན་པ་དགའ་བྲང་བརྒྱུད་བྱས་ཡར་མར་འགྲོ་ཡ་ཚང་མ་ལས་ཀ་ཚང་མ་དགའ་བྲང་བརྒྱུད་བྱས་འགྲོ་དགོས་ཡོད་རེད་བ་སྤྱི་ཁྱབ་མཁན་པོ་དེ་སྐབས་དེ་དུས་དགའ་བྲང་བྱས་ཡོད་རེད་ཕ་ལྷ་དེ་མགྲོན་གཉེར་ཆགས་བསྡད་ཡོད་རེད་བ་སྐབས་དེ་དུས་འོ་དེ་ལྟ་བུ་དེ་སུ་ཆགས་བསྡད་ཡོད་རེད་ཟེར་ན་ད་ལྟ། རྒྱལ་དབང་ཆོས་རྗེ་ཆགས་ཡོད་དུས་སུ་རྒྱལ་དབང་ཆོས་རྗེ་གིས་ད་ག་རེ་དགོངས་པ་ཡིན་ན་རེ། ལྟའི་ཟེར་དུས་སྐབས་དེའི་སྐབས་སུ་ཕོག་ཐུག་ལོ་ཞིག་ག་རེ་འགྲོ་ཡོད་ན་ད་རྒྱལ་དབང་ཆོས་རྗེ་དང་རྭ་སྒྲེང་རིན་པོ་ཆེ་གཉིས་ཆར་ལོ་ག་རེ་ཟེར་ན་ཐོབ་ཁོངས་དེ་སེ་ར་ཡིན་པར་སོང་ཙང་སེ་ར་དང་དེ་ཚོ་ལ་ད་ཆོས་གཞིས་མང་པོ་ལོ་ཅིག་སྤྲད་ཡོད་ཡོད་རེད་བ། དེ་འདྲས་སྤྲད་ཡོང་དུས་སྐབས་སུ། ལྟའི་ཟེར་བཤད་སྒྲ་ཁོང་དེ་སུའི་ཁོངས་གཏོགས་རེད་ཟེར་ན་བཤད་སྒྲ་དེ་དགའ་ལྡན་གྱི་ཁོངས་རེད་དགའ་ལྡན་བཤད་སྒྲ་ཡང་ལབ་ཀྱི་རེད་བ་དགའ་ལྡན་ཁོངས་ཀྱི་རེད་དེ་འདྲས་ཀྱི་གནས་ཚུལ་ལོ་གཅིག་ཡིན་ས་རེད་བསམ་བསམ་ལོ་གཅིག་དེ་ང་ཚོས་ཕར་ཞིབ་འཇུག་ཞེ་པོ་བྱས་ན། གནས་ཚུལ་དེ་ཚོ་མི་ཚོ་འགྲོ་ས་ལ་འཇུག་ཡ་མ་རེད་ང་ཚོ་ཆོས་གཞིས་ཀྱི་ཐོབ་ཐང་རྩོད་ཡ་དང་སྦྱིན་བདག་གི་ཐོབ་ཐང་རྩོད་ཡ་ལ་ཤུགས་ཆེ་བོ་ཞོ་ཞོར་བ་བྱས་ཙང་དེ་འདྲས་བྱས་རྗེས། ད་མཐའ་མ་དེ་རྒྱལ་དབང་ཆོས་རྗེས་ཀྱི་ཡང་མིན་ན་བློ་བཟང་འཕྲིན་ལས་ཀྱི་སྲིད་སྐྱོང་ག་རེ་ཟེར་འདི་ད་རན་བློ་བཟང་འཕྲིན་ལས་ཀྱི་གར་ལས་ཟེར་ན་ཕམ་ཁ་དོ་དམ་བྱེད་དགོས་ཟེར་གྱི་སྐད་ཆ་དེ་སུས་ལ་རེད་དེ་གངས་ཅན་ཆབ་སྲིད་འཕྲོག་ཡས་ཀྱི་དེ་རེད་ལ་རེད། ལྟ་དུས་སེ་ན་འདྲ་བསམ་དུས་སེ་ན་ཇུས་ངན་རེད་སི་ལ་ཡེ་དུས་སྐབས་སུ་ལམ་སང་ཁོ་རང་ཨ་ནི་བཤད་སྒྲ་ཡིན་པ་ཧ་གོ་བྱས་ད་བཤད་སྒྲ་ལ་གནས་ཚུལ་ཆུང་ཙག་ཅིག་ལ་བསྙད་བཏགས་བྱས་ཨ་ནི་བཤད་སྒྲ་ཕའི་དེ་བཀའ་བློན་གནས་དབྱུང་བཏང་བ་མ་ཚད་གཞུང་གི་བཀའི་གཞུང་ཞབས་ཁོ་རང་གནས་དབྱུང་བཏང་བྱས་ཨ་ནི་སྙེ་མོ་བྱ་སྒོ་གཞིས་ལ་སྙེ་མོ་བྱ་སྒོ་དེ་བཤད་སྒྲའི་གི་གཞིས་ཀ་རེད་འདི་ལ་ག་རེ་ཟེར་ན་ཚེ་བཙོན་ལུ་བྱེད་ཅི་བེ་རྒྱང་འབུད་ལུགས་ཅིག་བཏང་ཤར་བ་བྱས་ཙང་དེ་ཁྲིམས་ཐག་བཅད་སྟངས་ངན་པ་ལུགས་ཅིག་བཅད་རེད་ལ་བྱས་ཙང་གཅིག་བྱས་ན་དུས་སྐབས་དེའི་སྐབས་སུ་སེ་རའི་གི་ཐོབ་ཁུངས་དང། དགའ་འབྲས་ཀྱི་ཐོབ་ཁུངས་གཉིས་ཀྱི་བར་རག་གི་གཞུང་གི་དབང་ཆ་འཛིན་ཡས་ཀྱི་ཐོག་ལ་རྩོད་པ་ཞིག་རེད་བསམ་བསམ་ལ་འདུག་རྒྱུ་མཚན་ག་རེ་ཟེར་ན་ཕྱིས་ལ་ཨ་ནི་བཤད་སྒྲ་ཚུར། ཕའི་དེ་ནི་སྙེ་མོ་བྱ་སྒོ་གཞིས་ལ་རྭ་སྒྲེང་རིན་པོ་ཆེ་གིས་རྒྱང་འབུད་དང་བཙོན་འཇུག་དོ་དམ་བྱེད་པ་འདི་ནས་ཚུར་འདོན་ཐབས་བྱེད་མཁན་དེ་དགའ་འབྲས་ཤུགས་ཆེ་ཤོས་དགའ་འབྲས་ཆགས་ཡོད་རེད་མཐའ་མ་དེ་རྭ་སྒྲེང་རིན་པོ་ཆེ་ཕམ་ཉེས་བཏང་ཡས་ལ་བཤད་སྒྲའི་རྒྱབ་ལ་དགའ་འབྲས་ལངས་ཡོད་རེད་བ། བྱས་ཙང་གནས་ཚུལ་འདི་འདྲའི་ཐོག་ནས་ཐོག་མ་རང་གི་གནས་ཚུལ་ཡོང་སྟངས་འདི་འདྲ་ཞིག་རེད་བསམ་གྱི་འདུག། ད་བཤད་སྒྲ་སྙེ་མོ་ལ་ཐུགས་གཟིགས་ཨེ་ཕའི་དེ་ག་རེ་ཟེར་ན་དོ་དམ་ལུགས་བྱས་ཡོང་དུས་སྐབས་སུ་བཤད་སྒྲ་དེ་སྔོན་མ་འཇོན་པོ་ཞེས་བར་ང་ཚོའི་ལ་དྭགས་ཡིན་པ་ནས་སྨར་ཁམས་ཡིན་པ་ཡིན་ན་རེད་མོན་ཡིན་པ་ཡིན་ན་རེད་གོར་ཁ་ཡིན་པ་ཡིན་ན་རེད་དེ་ཚོའི་གནས་ཚུལ་ཚང་མ་ཐོག་ལ་སྐབས་དེ་དུས་བཀའ་བློན་འཇོན་ཤོས་ལུགས་ཤིག་རེད་པ་བཤད་སྒྲ་དེ་འཇོན་པོ་ཡོད་པ་སོང་ཙང་ག་ས་ག་ལ་འབྲེལ་བ་ཡོད་དུས་སྐབས་སུ་སྐབས་དེ་དུས་བཤད་སྒྲས་བལྟས་ཚོ་ག་རེ་ཟེར་ན་གོར་ཁ་དང་འཇང་པ་དུར་དང་མཉམ་པོ་ཕན་ཚུན་དེའི་གོང་ལ་བཤད་སྒྲ་བཀའ་བློན་བྱེད་དུས་སྐབས་སུ་འབྲེལ་བ་ཡོད་དུས་སྐབས་སུ་འདི་འདྲས་ཀྱི་འབྲེལ་བའི་ལ་ཡི་གེ་ལུགས་དེ་འདྲས་བྱུང་རེད་ཟེར་གི་གཅིག་བྱས་པ་རེད་མཐའ་མ་དེ་ག་རེ་བྱེད་དགོས་རེད་ཟེར་ན་རྭ་སྒྲེང་རིན་པོ་ཆེས་དབུ་ཁྲིད་པའི་དུས་སྐབས་དེའི་གི་ད་གཞུང་གིས་བཤད་སྒྲ་ཕའི་དེ་རྩ་མེད་ལ་བཏང་ཡས་གི་བསམ་བློ་ཞིག་བཅངས་ཡོད་རེད་བྱས་ཙང་ད་ཁོས་བཤད་སྒྲ་རྩ་མེད་ལ་བཏང་དགོས་རྒྱུ་མཚན་གི་ཉེས་པ་ལུགས་ཤིག་ག་རེ་འགེལ་གྱི་ཡོད་རེད་ཟེར་ན་ཀ་ཤེལ་དང་གཅིག་ལ་ཨ་ནི་བ་ཡུག་གིས་སྦྱངས་པར་འབྲུ་དང་ཉིན་མོ་ཡིག་འབྲེལ་བྱས་ཤ་སྟེ་ཀྱི་དོག་པ་གཅིག་ཕྱིས་བར། ཉེ་བར་གར་ས་ན་དོག་པ་ཕྱི་ས་ལོ་གཉིས་པ་དེ་བཤད་གྲལ་གྱི་གར་ས་ན་ལྕམ་གྱི་གསང་བདག་སྐྱ་རེ་ལ་ཡོད་ཆོག་བར་བཤད་གྲལ་གྱི་ལྕམ་དེ་ཀྱི་བཤད་གྲལ་དེ་གཞན་པ་གཅིག་དང་ཉིན་མོ་གབ་བདུན་ལོ་ཕྱིས་བར་དེ་ཀྱི་དམིགས་བསལ་དམིགས་བསལ་སྐྱ་བྱི་གར་ས་ན་བཤད་གྲལ་གྱི་སྦྱངས་པར་འབྲུ་ལ་འབྲེལ་བ་བྱེད་ཀྱི་འདུག་ཟེར་གྱི་དེ་འདྲའི་གི་གསང་བརྡ་བསྐྱལ་རྗེས་ཨན་ཀྲའི་བཤད་སྒྲའི་གི་ཕའི་དེ་ཏག་ཏག་མ་བལྟས་རྗེས་གཞན་པ་ལས་ཀྱི་འབྲེལ་བ་ཤུགས་ཆེ་བ་ཞུ་བ་བྱེད་ཀྱི་འདུག་ཟེར་གྱི་གནས་ཚུལ་དེ་ཡོང་དུས་ཨ་ནི་མདའ་དཔོན་ཐོན་པ་ཞུ་མཁན་གཅིག་ཡོད་རེད་ཐོན་པ་ཟེར་དུས་སྐབས་སུ་སྙེ་མོ་རང་ཨ་སྙེ་མོ་ཐོན་པ་མདའ་དཔོན་དེ་ཨ་ནི་ག་རེ་ཟེར་ན་སྙེ་མོ་བྱ་སྒོ་གཞིས་ལ་བཤད་སྒྲ་ཡོད་ས་ལ་བཏང་རྗེས་ཕྱིར་མི་ལྡོག་པའི་ལམ་སྤྲད་ཤོག་ཟེར་དོན་དངོས་ཐོག་བཤད་སྒྲ་གསོད་ཤོག་ཟེར་གྱི་རིགས་ཅིག་བཏང་ཡོད་རེད་ག་རེ་ཟེར་ན་བཀའ་རྒྱ་ལུགས་ཅིག་བཏང་རྗེས་ཐོན་པ་དེ་ཨ་ནི་ཡ་སྙེ་མོ་ལ་འགྲོ་རྗེས་བཤད་སྒྲ་བཀྲོང་གར་འགྲོ་རེད་པ་ད་ཡིན་པ་ན་བཤད་སྒྲ་དེ་སྙེ་མོ་ལ་བཀྲོང་གར་འགྲོ་དུས་སྐབས་སུ་ཐོན་པ་ནི་བཤད་སྒྲ་དེ་གཏད་གཟུགས་ག་རེ་ཟེར་ན་མི། དེའི་ཐོག་ལ་བཀའ་བློན་རྒྱུན་རིང་པོ་བྱས་མི་བློ་གྲོས་ཆེན་པོ་དང་བློ་ཁོག་ཆེན་པོ་ཞིག་དང་མི། འཇོན་པོ་ཞིག་ཡིན་དུས་སྐབས་སུ། ད་བཤད་སྒྲ་གསོད་གར་ཡོང་གི་ཡོད་རེད་བསམ་རྗེས་ཐོན་པ་དང་བཤད་སྒྲ་ཐུག་ཡོང་དུས་སྐབས་སུ་ཨ་ནི་བཤད་སྒྲས་ཁོ་རང་སྔོན་མ་ད་ཕའི་དེ་བྱས་རྗེས་བཀའ་བློན་ཐོག་མ་བཀའ་བློན་བྱས་བ་ནས་ཐེམ་པ་རིམ་འཛེགས་བྱས་བཀའ་བློན་བྱས་པ་ནས་འདི་ནས་སྨར་ཁམས་རེད་གོ་འཇོ་རེད་ས་ངན་རེད་དེ་ག་ནང་བཞིན་དར་རྩེ་མདོ་རྒྱལ་རོང་དེ་ག་ནང་བཞིན་གོར་བོད་དམག་འཁྲུག་རེད་ཨ། མོན་གྱི་ཕྱོགས་ཀྱི་དམག་འཁྲུག་རེད་དེ་ཚོ་ཚང་མ་ལོ་ཞིབ་དཔྱོད་ལོ་འགྲོ་བ་དང་དམག་འཁྲུག་ག་རེ་བྱས་བའི་གི་རྒྱུ་མི་བརྒྱུད་རིམ་ལོ་བྱས་རྗེས་ལོ་ཚང་མ་བཤད་རྗེས་ད་ཨ་ནི་ད་ཐ་མ་དེ་ཁྱེད་རང་ད་ག་རེ་བྱེད་དགོས་ན་བྱེད་ཟེར་གི་འདི་འདྲའི་ལོ་གནས་ཚུལ་ཅིག་མ་ཁོང་རང་གི་མདོར་བསྡུས་ནས་བཤད་ན་བཤད་གྲས་ཀྱི་མི་ཚེའི་ལོ་རྒྱུས། གཞུང་ལ་ཞབས་ཕྱི་ཞུས་པའི་གི་བརྒྱུད་རིམ་ཆ་ཚང་བཤད་དུས་སྐབས་སུ། ཐོན་པ་མདའ་དཔོན་གྱི་སེམས་ནང་ལ། འོ་ད་འདི་འདྲའི་བྱེད་པ་ཅན་གྱི་མི་འདི་འདྲ་ཅིག་བསད་པ་ཡིན་པ་ན། མཇུག་མ་ང་ལ་ག་རེ་ཟེར་ན་ད། ནག་ཉེས་ལུས་ཀྱི་ཞེ་པོ་ཕོག་ས་རེད་བསམ་ས་ཡང་མེད་ན། འདི་འདྲའི་མི་བསད་པ་དེ་ལས་རྒྱུན་ནས་དག་ས་མ་རེད་བསམ་བསམ་བློ་འདི་འདྲས་ཀྱི་བསམ་བློ་ཐོ་ཅིག་གང་བྱས་མདའ་དཔོན་ཐོན་པ་བློ་འགྱུར་ཅིག་བཤད་སྒྲ། སྙེ་མོ་རྒྱལ་བྱེད་ཚལ་ལབ་ཉན་ཞིག་དགོན་པ་ཞིག་རེད་དེ་ལ་ག་རེ་ཟེར་ན། དོ་དམ་ལུས་བྱས། ཨ་ནི་གྲྭ་པའི་ཀྱི་གྲྭ་གཟུགས་ལུས་བཟོས་ཅིག་གང་བྱས་དབུ་གྲྭ་པའི་ཀྱི་གྲྭ་གཟུགས་ལུས་བཟོས་ཅིག་ཨ་ནི་དེ་ལ་དོ་དམ་ལུས་བྱས་ཅིག། གྲྭ་གཟུགས་གྲྭ་པའི་རྣམ་པ་ལུས་བསྒྱུར་ཅིག་ཨ་ནི་དེ་ལ། རྩིས་སྤྲད་བཞག་པ། དེ་ལ་རྩིས་སྤྲད་བཞག་ཡོང་དུས་སྐབས་སུ་ད་གང་བྱས་ད་ཕྱིར་མི་ལྡོག་པའི་ལམ་ལ་སྤྲད་ཡོད་ཟེར་སྐད་ཆ་དེ་བཤད་བཞག་རེད་དེ། དེ་ལ་རྩིས་སྤྲད་ཡོང་དུས་རྗེས་ལ་ཨ་ནི། བུ། དགའ་ལྡན་གྱི་གསང་བའི་ཐོག་ནས་བཤད་སྒྲ་ག་རེ་བྱེད་དགོས་མིན་ལྟ་ག་ད་བྱར་དེ་འདྲ་བྱེད་དགོས་བ་རེད་ད་གཙོ་བོ་དེ་ཁོ་ཚོ་སྟོན་ག་ང་ཚོའི་གདན་ས་ཁག་གི་སྐུ་ཞབས་གཏེར་དུ་ཉམ་ཐག་དེ་ཚོ་ནི་སློང་རྒྱག་གར་འགྲོ་ཡ་ཞིག་འདུག་བ་རྩམ་སློང་ལབ་དགོས་དོག་ང་ཚོས་གི་གཙོ་བོ་དེ་འབྲུ་དེ་འདྲ་སྒྲུབ་ག་འགྲོ་གི་ཡོད་པ་ཨ་ནི་སྤོས་བཟོ་གྲ་དང་བསང་བཟོ་གྲ་དེ་འདྲ་ཕར་ཁྱེར་སི་པན་བཟོ་གྲ་དང་དེ་འདྲ་ཕར་ཁྱེར་ཚུར་འབྲུ་སྒྲུབ་བའི་དེ་འདྲའི་གི་གནས་ཚུལ་གི་ཐོག་ནས་ཁོ་ཚོས་གི་བྱ་ཉམས་མ་ས་ག་ས་ན་གསང་བའི་གི་མྱུལ་མ་བྱས་ཅི་བཤད་སྒྲ་སྙེ་མོ་རྒྱལ་བྱེད་ཚལ་དགོན་པ་ལ་ཡོད་པ་ཧ་གོ་ཅི་སྐབས་དེ་དུས་དགའ་ལྡན་གི་ཕྱག་མཛོད་ལུགས་ཞིག་གལ་ཆེ་ཅི་ཨ་ནི་དཔལ་ལྡན་དོན་གྲུབ་ལབ་ཉན་ཅིག་འདུག་བ་ཁོ་རང་ཡིན་པ་དེ། ཁམས་ཀྱི་སྨི་ལི་ལབ་ཉན་དེ་ནས་ཡིན་པ་ཡོད་མ་དུས་དེང་སང་བྱས་ན། སི་ཁྲོན་ཞིང་ཆེན་སྨི་ལི་བོད་རིགས་རང་སྐྱོང་རྫོང་ལབ་ཉན་ཞིག་འདུག་ཨོ་དེའི་ནང་ནས་སྨི་ལི་ནས་བྱས། ཨ་ནི་སྔོན་མ་བཤད་སྒྲ་བཀའ་བློན་ཡིན་དུས་སྐབས་སུ་ད་བཤད་སྒྲ་དང། དགའ་ལྡན་གཉིས་པོ་འབྲེལ་བ་ཞེ་པོ་ཡོད་དུས་སྐབས་སུ་ཡར་མར། འགྲོ་རེས་ལུགས་ཀྱི་དང་དེ་འདྲས་ངོ་ཤེས་འདྲིས་པོ་ཆགས་ཀྱིས། དཔལ་ལྡན་དོན་གྲུབ་ཀྱི་ཨ་ནི། བཤད་སྒྲ། སྙེ་མོ་རྒྱལ་བྱེད་ཚལ་ནས། ཚུར་བཏོན་ཐབས་བྱས་ཀྱིས་འབད་བརྩོན་ལུས་ཀྱི་ཞེ་བོ་བྱེད་ཀྱི་འདུག་བ། དེ་འདྲ་བྱས་ཡོང་དུས་སྐབས་སུ་སྐབས་དེ་དུས་ད་བཤད་སྒྲ་དང་དཔལ་ལྡན་དོན་གྲུབ་བར་དུ་འབྲེལ་གསང་བའི་ཐོག་ནས་འབྲེལ་བ་བྱས་ཡོང་དུས་སྐབས་སུ་ཨ་ནི་བཤད་སྒྲའི་གི་དགའ་ལྡན་གཅིག་པུས་བརླག་ག་གི་མ་རེད་ད་ལྟ་སྲིད་སྐྱོང་རྭ་སྒྲེང་དང་བཅས་པ་ཕམ་ཉེས་བཏང་བ་ལ་ཨ་ནི་འབྲས་སྤུངས་ཚོ་དང་ང་ཚོས་མཉམ་འགྲོ་ལུས་ཅིག་ཡོང་གི་མི་འདུག་ཨེ་ཟེར་གི་དེ་འདྲས་གི་བཤད་གྲྭའི་གི།

ད་དེ་འགྲིག་མི་འདུག་དེ་འདྲའི་སྐྱོན་འཛུགས་བྱས་ཡོད་འདུག་གསུངས་ཧ་ལམ་སྐྱོན་འཛུགས་དེ་ཤུགས་ཆེན་པོ་བྱས་ཡོད་རེད་འདུག་དགའ་ལྡན་གི་སྐྱོན་འཛུགས་དེ། ཨུ་ང་ཚོས་བལྟས་པ་ཡིན་ན་བོད་ཀྱི་རྒྱལ་བ་རིན་པོ་ཆེ་ཆབ་སྲིད་ཐུགས་འགན་མ་བཞེས་བ་ཟེར་ན་མེད་པའི་ཤུལ་དེ་ལ་རྒྱལ་ཚབ་རེད་སྲིད་སྐྱོང་ཅིག་ལབ་ཀྱི་རོགས་རྒྱལ་ཚབ་སྲིད་སྐྱོང་དེ་ཐོབ་ཁུངས་དེ་གདན་ས་གང་རུང་ཅིག་ལ་གསུམ་ལས་གང་རུང་ཅིག་ལ་ཡིན་པའི་ལོ་རྒྱུས་ཡོད་རེད་ད་གང་བྱས་ཁོ་རང་ཁྱབ་ཁོངས་འགྲོ་སྟངས་ལུགས་དེ་གི་དཀྱིལ་འཁོར་དེ་ནས་ཡོང་གི་འདུག་བ་བྱས་ཙང་འདི་གི་སྐབས་ཐོག་སྲིད་སྐྱོང་དེ་གདན་ས་ག་རེ་ཡིན་པ་དེ་དང་གདན་ས་གཞན་པ་གཉིས་དེ་གི་བར་ལ་དེའི་ཐོག་ལ་ཅིག་དཀའ་ལས་ལ་ཅིག་འཕྲད་ཡིན་པ་རེད་དོ། བྱས་ཙང་སྐབས་དེ་དུས་ད་དཔེ་བཞག་ན་རྭ་སྒྲེང་རིན་པོ་ཆེ་ཐོབ་ཁོངས་སེ་ར་ཡིན་དུས་སྐབས་སུ་རེད་རེད་རེད། འབྲས་སྤུངས་དང་དགའ་ལྡན་གཉིས་གི་སྐྱོན་འཛུགས་བྱེད་གི་འདུག་ག་ད་སེ་ར་ལ་ཁེ་བཟང་ལུས་ཆེན་པོ་ཡོད་གི་ཡོད་ན་རེད་གང་ཆེ་རྣ་བ་འགྲོ་གི་མེད་ན་རེད། བྱས་ཙང་དེ་སྐྱོན་འཛུགས་ཆེན་པོ་རེད་འདུག་སྐྱོན་འཛུགས་ཆེན་པོ་ག་འདྲ་རེད་འདུག་ཟེར་ན་དེ་བཞིན་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་གཉིས་ལོ་ཡི་གི་ལྷ་ས་སྨོན་ལམ་ཆེན་མོ་དང། ཚོགས་མཆོད་ཆེན་མོ་ལ་གྱུར་བ་དང་སྨོན་ལམ་ཆེན་མོ་ལོ། དེ་ང་ཚོས་གི་ཆིག་སྟོང་བཞི་བརྒྱ་བཅུ་མེད་དགུ་ལོ་ལ། རྗེ་རིན་རྗེ་ཙོང་ཁ་པའི་གི་ཅིག་ག་རེ་ཟེར་ན་ལོ། གསར་གཏོད་གནང་ཕྱོགས་ཅིག་རེད་པ་དེ་གལ་ཆེན་པོ་ཞི་བོ་རེད་པ་ང་ཚོས་གི་གཅིག་ནས་སངས་རྒྱས་བསྟན་པ་ལྷག་པར་དུ་ག་རེ་ཟེར་ན་དགེ་ལུགས་པའི་གི་སྨོན་ལམ་ཆེན་མོ་ཚོགས་ཡག་ལྷ་ལྷ་ལྡན་སྨོན་ལམ་ཆེན་མོ་ཚོགས་ཡག་དེ་ད་ཧ་ལས་གི་ཆོས་ལུགས་གི་བྱེད་སྒོ་ཡོད་ན་མེད་ན་ཅིག་ཆགས་བསྡད་པ་རེད་པ་ལོ་གཅིག་གི་ནང་ལ། དེ་ག་ནང་བཞིན་ཚོགས་མཆོད་ཆེན་མོ་ལབ་ཉན་དེ་ད་ག་རེ་ཟེར་ན་འདི་སངས་རྒྱས་རྒྱ་མཚོ་གི་ཨ་ནི་ལོ་སྐུ་ཕྲེང་ལྔ་པ་མྱ་ངན་ལས་འདས་པའི་རྗེས་ལ།
རེ་རེ་རེ་སྨོན་ལམ་འཕར་མ་ཅིག་རོ། སྨོན་ལམ་འཕར་མ་ལ་གིར་སྨོན་ལམ་གྱི་རྗེས་ལ་སླར་ཡང་ག་རེ་ཟེར་ན་ད་ཉི་མ་བཅུ་བཅོ་ལྔ་ཅིག་འདུག་སྲིད། སྨོན་ལམ་འཕར་མ་སི་གིར་ཚོགས་མཆོད་ཆེན་མོ་ཡང་ལ་གིར་འདུག་སྲིད་རྒྱུན་འཛུགས་ལུགས་ཅིག་གནང་རོ། བྱས་ཙང་དེ་གཉིས་ཆ་ལོ་དགེ་ལུགས་པའི་གི་ངོས་ནས་ཆ་བཞག་ན་ཧང་སངས་ཀྱི་གལ་ཆེན་པོ་ལུགས་ཆགས་བསྡད་ཡོད་རེད། ཡིན་ནའང་ལ་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་གཉིས་ལོར་ལ་སྨོན་ལམ་དང་ཚོགས་མཆོད་ཆེན་མོ་གཉིས་ཆ་ལོ་ག་རེ་ཟེར་ན་འཚོགས་ཐུབ་ཡོད་མ་རེད། ག་རེ་ཟེར་ན་ག་རེ་བྱས་ནས་འཚོགས་ཐུབ་ཡོད་མ་རེད་ཟེར་ན། འབྲས་སྤུངས་དང་དགའ་ལྡན་སྲིད་སྐྱོང་ལ

ཨ་ནི་དེ་ག་ནང་བཞིན་ད་ལྟ་གོང་ལ་ངོ་སྤྲོད་གནང་དུས་ཡིན་ན་བཀའ་བློན་བཤད་གྲྭ་སྙེ་མོ་ཁུལ་ལ་ཡོད་པ་ཅིག་གསུང་གི་འདི་ནས་ད་ལྷ་ས་ནི་བསྐྱར་དུ་ཕེབས་པ་དང་དེ་ག་ནང་བཞིན་རྭ་སྒྲེང་རིན་པོ་ཆེ་ཡིན་ནས་ལས་ད་རྒྱ་ནག་ལ་ཕེབས་དགོས་ཡག་གི་གནས་ཚུལ་འདི་འདྲ་ཅིག་བྱུང་ཡོད་ར་བ། རེད་ད་གྲོད་ཁོག་ལ་འདི་འདྲའི་གི་གནས་ཚུལ་དེ་བྱུང་བ་ཡིན་པ་སོང་ཙང་ད་དགའ་ལྡན་དང་འབྲས་སྤུངས་གཉིས་རྒྱལ་ཚབ་རྭ་སྒྲེང་རིན་པོ་ཆེ་ལ་ལས་ད་རྒྱབ་གཏོད་དང་ངོ་རྒོལ་དེ་འདྲ་བྱེད་གི་ཡོད་པ་སོང་ཙང་ད་མ་ནི་ཙུ་ག་རེ་ཟེར་ན་དགའ་ལྡན་གྱི་ཕྱོགས་ཡིན་པ

གཞི་བཤད་གྲྭ་ཕར་ནས་སྙེ་མོ་ནས་ཚུར་ལྷ་ས་ལ་ཡོང་དུས་སྐུ་སུ་ར་བ་ཡིན་པ་སོང་ཙང་ད་མི་མང་གི་ངོས་ནས་དང་ཨའོ་ད་བཤད་གྲྭ་ཚུར་ཐོན་ཡས་རེད་ཡས་ད་འབྲས་སྤུངས་དང་དགའ་ལྡན་གཉིས་ཀྱི་ག་རེ་ཟེར་ན་ཤུགས་བརྒྱབ་བྱས་ཐོན་རེད་དེ་ཡིན་ན་ལ་དེ་རྒྱལ་བ་རིན་པོ་ཆེའི་བཀའ་དྲིན་རེད་འདུག་བསམ་བསམ་མི་མང་ལས་ཚོར་བ་དེ་ཅི་ཡིན་འདུག་ཨ། ལོ་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་དགུང་ལོ་ཆུང་ཆུང་ཞི་བོ་ཅིག་རེད་པ། ཆུང་ཆུང་ཞི་བོ་ཅིག་རེད་པ་དེ་སྐབས་རེད་དེ་ཧང་སང་ཆུང་ཆུང་ལུག་ཆགས་བསྡད་རེད་པ་ལ་ལ། ད་གང་ཞེ། སྣང་ཚུལ་ལི་དེ་འདྲས་ལུག་ཅིག་ཆུ་དཀར་དྲོ་རེད་འདུག་བསམ་བསམ་གི་སྣང་ཚུལ་ལུག་དེ་འདྲས་ལུག་བྱུང་བ་རེད་ད་རྒྱལ་བ་རིན་པོ་ཆེ་འདི་འདྲ་གནང་ཐུབ་ཡས་ད

ཨ་ནི་བཀའ་བློན་བཤད་གྲྭ་ལྷ་སར་ཕེབས་པ་དང་དེའི་གནས་ཚུལ་གྱི་ཐོག་ལ་ངོ་སྤྲོད་གནང་པ་གཅིག་ཡོད། དེ་ནས་ལོ་ཧོར་གྱི་སྐབས་ལ་བཤད་གྲྭའི་ཐུན་མོང་མ་ཡིན་པའི་མཆོད་ཡོན་དགའ་ལྡན་པས་བཤད་གྲྭ་འདས་གསོན་ཇི་ཡིན་ཉན་རྣ་བྱེད་པ་སྙེ་མོ་ཁུལ་དུ་བཏང་བས་དེ་ཚོས་ཞིབ་རྩད་སྐབས་རྒྱལ་བྱེད་དགོན་དུ་བཙོན་ལ་ཡོད་པ་ཤེས་ཚོར་བྱུང་བ་རེད། བློ་སྟོབས་ཅན་གྱི་དཔལ་ལྡན་དོན་གྲུབ་ཀྱིས་དགའ་ལྡན་ནང་གནས་ཡོད་ཚང་མར་འབྲེལ་བ་བཟོས་ཏེ་སྲིད་སྐྱོང་རྭ་སྒྲེང་ལ་ངོ་ལོག་བྱེད་རྒྱུའི་འཆར་གཞི། འཆར་གཞི་བཟོས་པ་འདྲ་ཐོག་སྤོ་དགོས།

དེའི་རྒྱབ་ལོགས་དེ་ཨ་ནི་དགའ་ལྡན་པ་བརྫུས་པས་རྒྱལ་བ་ངོ་བོ་གཅིག་བར་ཁོང་ཚོས་སྐབས་བཟུང་སྟེ་ས་དེའི་རྒྱབ་རྩ་དགའ་ལྡན་པས་བྱས་ཏེ་སྲིད་སྐྱོང་ལ་སྐྱོན་འཛུགས་དང་ངོ་རྒོལ་ཆེན་པོ་བྱས་པས་ས་ཆུ་ཁྱི་ཆིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་གཉིས་ལྷ་ལྡན་སྨོན་ལམ་ཆེན་མོ་དང་ཚོགས་མཆོད་ཆེན་མོ་ཡང་ཚུགས་མ་ཐུབ་བྱུང་བ་རེད་ས་ལྷ་སའི་སྨོན་ལམ་ཆེན་མོ་ཚུགས་མ་ཐུབ་པ་རེད་ད་དེའི་རྙོག་དྲ་ཆུ་ལག་ནི་དགའ་ལྡན་དང་འབྲས་སྤུངས་གཉིས་ནས་གྲྭ་ཤར་བཏང་སྙེ་མོ་རྒྱལ་བྱེད་ཚལ་ནས་ད་བཤད་སྒྲ་ལེན་གར་བཏང་རེད་ད་ཁོང་ཚོས་དཔལ་རྟ་སྟོད་སྨད་རང་བྱེད་བར་གཞུང་ལ་དགའ་འབྲས་གཉིས་ནས་གྲྭ་ཤར་བཏང་ནས་སྙེ་མོ་རྒྱལ་བྱེད་ཚལ་དགོན་ནས་བཀའ་ཟུར་བཤད་སྒྲ་ལྷ་སར་གདན་འདྲེན་ཞུས་ཏེ་འབྱོར་ཉིན་ས་དགའ་འབྲས་བླ་སྤྱིས་རྐྱང་ཐང་ན་ཁར་ཐབ་བསུ་ཞུས་ས་ད། འདི་རང་བྱེད་བར་ཨོ་བྷེ་ཤལ་རང་བྱེད་བར་ད་ཁོང་ཚོས་བལ་དང་ཐབ་བསུ་བྱེད་ཐག་གྲོལ་འདྲི་བྱ་ཡག་རེད། དེའི་སྐབས་དགའ་འབྲས་ལ་གཏོགས་པའི་རྒྱལ་བའི་སྐུ་བཅར་རྣམས་ནས་ས་ད་དེ་སང་རྒྱལ་བ་རིན་པོ་ཆེ་དགུང་ལོ་ཆུང་ཆུང་སོང་ཙང་ཨ་ནི། དགའ་ལྡན་པ་དང་འབྲས་སྤུངས་ལ་གཏོགས་པའི་སྐུ་བཅར་དེ་འདྲ་ཡོག་རེད་ད་རྒྱལ་བ་རིན་པོ་ཆེའི་སྐུ་མདུན་འདི་ཚོས་ཡར་ཞུས་ནས། གསོལ་ཐབ་ནས་ཇ་ཞུས་ཕུལ་ཡག་བཟོས་པ་རེད། གསོལ་ཐབ་ནས་ཇ་ཞུས་ཟེར་འདི་རེད། བཀའ་བློན་རུ་དེ་འདྲའི་ཕྱི་རྒྱལ་དོན་གཅོད་ཐལ་བ་ཡིན་ན། འདི་འཇོ་ཡ་དང་ཡང་བླ་མ་ཆེན་པོ་འདྲ་པན་ཆེན་རིན་པོ་ཆེ་དག་ཕེབས་པ་ནི་ཡིན་ན་ཐབ་བསུའི་ས་ལ། རྩེ་གསོལ་ཐབ་ནས་གསོལ་ཇ་ཅིག་དང་ཁ་ཟས་ཅིག་ཕུལ་གྱི་རེད། དེ་རྒྱལ་བའི་ནང་ཡིན་གཟིགས་མཐོང་ཆེན་པོ་ཞེ་དྲག་རེད། ཁྱད་མཚར་ད་འདི་འདྲ་ཕུལ་ཡག་བཟོས་པ་རེད། ད་ཡང་ནག་ལོག་ཡིན་ནས།

དགའ་ལྡན་དང་འབྲས་སྤུངས་གཉིས་ཀྱི་ལས་འགུལ་དེ་འདྲ་སྤེལ་གྱི་ཡོད། ལས་འགུལ་དེ་ག་རེ་རེད་ཟེར་ན་སྲིད་སྐྱོང་རྭ་སྒྲེང་ཆབ་སྲིད་ནས་དགོངས་པ་ཞུས་ན་ཞུས་བ་རེད་མ་ཞུས་ན་ང་ཚོས་ཀྱིས་མཐར་སྐྲོད་བཏང་ཡ་ཡིན་ཟེར་གྱིས་ད་ཁོ་ཚོས་ཀྱིས་མཐའ་མེད་ཚོགས་འདུ་དེ་ཚོགས་ཚོགས་རེད། ཚོགས་འདུ་དེ་ཚོགས་ཀྱིས་དེའི་མིང་ལ་ཡོངས་གྲགས་ལ་དགའ་འབྲས་དྲུང་སྤྱི་བླ་སྣེ་ཟེར་གྱི་རེད་དགའ་ལྡན་དང་འབྲས་སྤུངས་བྱས། དགའ་ཨ་ནི་འབྲས་དྲུང་སྤྱི། ད་ང་ཚོའི་དྲུང་སྤྱི་ཟེར་དུས་སྐབས་སུ་ང་ཚོས་ཀྱིས་སྡེ་པ་གཞུང་གི་སྐུ་དྲག་དེ་ཚོ་རེད་བ་དྲུང་འཁོར་ལ་གོ་རེད་བ། དྲུང་ཟེར་ན་སྡེ་པ་གཞུང་གི་དྲུང་འཁོར་དེ་བྱས་སྤྱི་ཟེར་ན་ད་དེ་ཚོ་ཐུན་མོང

རྒྱ་ཡས་མས་བཅོས་ཀྱི་རེད། དགའ་ལྡན་དང་འབྲས་སྤུངས་གཉིས་ལ་གྲྭ་པ་ཞེ་པོ་ཡོད་རེད་བ། འབྲས་སྤུངས་ལ་གྲྭ་པ་བདུན་སྟོང་བདུན་བརྒྱ་ཡིན་ན་སེ་གོལ་དགའ་ལྡན་ལ་སུམ་སྟོང་ལྷག་སུ་སུམ་བརྒྱ་ཡིན་ན་ཅིག་ནམ་རྒྱུན་གསུང་སྲོལ་ལ། དེ་འདྲ་ཡོང་གི་ཨ་སུམ་སྟོང་རེ་བཞི་སྟོང་རེ་ཞིག་དེ་འདྲ་བྱས་ཙང་ད་དེ་འདྲ་ཡོད་དུས་སྐབས་སུ་གངས་ཅན་དབང་ཆ་ལུས་ག་རེ་ཟེར་ན་སྲིད་སྐྱོང་མཐར་འབུད་བཏང་ཡས་དང་གྱེན་ལོག་བསྐྱར་བཅོས་མཐར་འབུད་བཏང་ཡས་ཀྱི་དབང་ཆ་དེ་འདྲ་ཞིག་ཡོད་བྱུང་འདུག་བ་དགའ་འབྲས་དྲུང་སྤྱི་ལ་དེ་ནས་བྱས་ཅིག་ད་གདན་སའི་ཁ་ལ་ནི། གཞུང་གི་ནང་ལ་ཤུགས་རྐྱེན་ཤུགས་ཆེ་བོ་ཞེ་བོ་ཞིག་སླེབས། ད་ཡིན་ཡང་ད་རྒྱལ་བ་སྐུ་ཕྲེང་བདུན་པའི་སྐབས་སུ་རྩེ་སྐོར་གྱི་ལམ་ལུགས་བྱུང་རྗེས་ཨ་ནི་ང་ཚོས་ཀྱི་ཆབ་སྲིད་ནང་ལ་དགེ་འདུན་པས་ཀྱི་ཤུགས་ཆེ་བོ་ཐེ་ཇུས་གནང་ཡས་ཀྱི་ལམ་ལུགས་ཅིག་བྱུང་རེད་དེ། ད་ད་ལྟ་གདན་སའི་ནང་ལ་ཤུགས་ཆེ་ཤོས་དེ་དགའ་འབྲས་དྲུང་སྤྱི་བླ་སྣེ་ལ་བཙུགས་རྗེས་དེ་བྱུང་རེད་ད། འགྱུར་བ་ལོ་རྒྱུས་བཏང་ཡས་ལོ་རྒྱུས་དེ་འདྲས་ཀྱི་ཐོག་ནས་འགྱུར་བ་བཏང་ཡས་ལ་བྱུང་ས། ད་དགའ་འབྲས་དྲུང་སྤྱི་དེ་གིས་ཨ་ནི་རྭ་སྒྲེང་རིན་པོ་ཆེ་ད་མཐར་འབུད་བཏང་རྗེས་ཨ་ནི་རྭ་སྒྲེང་ཐ་མ་དེ་བྲོས་བྱོལ་ཁ་ཡར་བ། ཁོ་རང་གི་ཁྱེད་ད་ང་ཚོས་སྲིད་དམ་ཁྱེར

ན་ཡོད་དུས་ཁོང་ལ་ང་ཚོ་ངོ་སྤྲོད་གནང་བ་ནས་རིམ་པས་ཇི་བྱས་ནི་ཡང་མུ་མཐུད་འགྲེལ་བཤད་ཞིག་གནང་རོགས་གནང་ད་རྭ་སྒྲེང་རིན་པོ་ཆེ་ཡིན་པས་ན་མན་ཇུ་ཆིང་ལ་མར་ཨ་ནི་རྒྱབ་སྐྱོར་འཚོལ་ལྟ་བུ་ལ་ཕེབས་ཡོད་རེད་ལ་ཡང་ཏག་ཏག་ད་བཤད་སྒྲ་ནི་སྲིད་སྐྱོང་གི་ད་ཐུགས་འགན་དེ་བཞེས་གནང་ཡོད་རེད་བ། རེད་ད་གྲོས་ཁ་ལ་རྒྱལ་བ་རིན་པོ་ཆེ་དགུང་ལོ་བདུན་ལ་ཕེབས་དུས་སྐབས་སུ་སྲིད

ཧོ་ཐོག་ཐུ་དང་དེ་འདྲས་ཡོད་རྒྱུ་ཞིག་ག་རེ་ཟེར་ན་ད། ནོ་མི་ཧན་ཡིན་རྒྱུ་དེ་འདྲས་ཞིག་གོ་རེད་ད་དེ། ལུགས་སྲོལ་ལ་ཆགས་བསྡད་ཡོད་རེད། ལོངས་ད་དེ་འདྲ་སོ།
བཤད་སྒྲས་བྱེད་དགོས་ཀྱི་ཡོད་དུས་སྐབས་སུ། ད་ཨེ་ཡིན་དེ་ལ་རྒྱལ་བ་རིན་པོ་ཆེས་ཆབ་སྲིད་ཐུགས་འགན་བཞེས་རེད་ལབ་ན་མང་ཚོགས་འགྲིག་གི་ཡོད་མ་རེད། སེར་མོ་བ་ཞིག་བཞག་པ་ལས་བཤད་སྒྲ། བཞག་ནས་འགྲོ་གི་ཡོད་མ་རེད་བ་ག་རེ་ཟེར་ན་སྐབས་དེ་དུས་ད། ཤུགས་ཆེ་ཤོས་དང་ཚབ་མཚོན་མི་སྣ་ཚོ་ལ་བཤད་སྒྲ་ཆགས་བསྡད་ཡོད་རེད་བ། རེད་རེད་རེད། བྱས་ཙང་ད་དེ་གྱིས་ང་ཚོས།
དངོས་ཡོད་དང། ཕྱི་མིག་ཅེས་སྐད་ཆ་ཞུ་བ། བྱས་ཙང་དངོས་ཡོད་ཐོག་ནས་རྒྱལ་བ་རིན་པོ་ཆེས་འདི་འདྲས་ཅིག་གནང་ཡས་དང་འདི་འདྲས་ཀྱིས་ཅིག་ཅིག་གནང་ཐུབ་ཡས་དང་ཕྱོགས་ག་ནས་དང་ཡོད་མ་རོ་བ་ལས་བྱས་ཙང་ད་ཀོ་ཡའི་འདི་ལ་རྒྱལ་པོ་འདི་ཡོད་བ་བྱས་ཡིན་ནང་གི་ཆབ་སྲིད་ཀྱི་ལས་ཀ་ཚང་མ་ལ་སུས་བྱེད་ཀྱི་འདི་ཡོད་རེད་ཟེར་ན་བཤད་སྒྲས་བྱེད་ཀྱི་ཡོད་རོ་བ། བྱས་ཙང་བཤད་སྒྲ་ལ་ནམ་རྒྱུན་ང་ཚོས་ཀྱི་རྒྱལ་ཚབ་དང་སྲིད་སྐྱོང་ཟེར་གྱི་སྐད་ཆ་དེ་མེད་པ་སོང་ཙང་སྡེ་སྲིད་ཟེར་ཐ་སྙད་ཁོ་རང་སྡེ་སྲིད་ཟེར་མིང་དེ་བཏགས་ཡོད་རེད་སླར་ཡང་སྡེ་སྲིད་ཀྱི་ལམ་ལུགས་དར་ལྕོག་ལོ་ཞིག་སྡེ་པའི་ལམ་ལུགས་དར་ལྕོག་སུ་ར་བྱུང་བ་ར་ནམ་རྒྱུན་ང་ཚོས་ཡོངས་གྲགས་ཀྱི། སྡེ་སྲིད་བཤད་སྒྲ་བ་ལབ་ཀྱི་ཡོད་པ། བྱས་ཙང་དེ་བར་དུ་རུ་དཀའ་ངལ་གྱི་རེད་ད་དཀའ་ངལ་དེ་སུས་བཟོས་རེད་ཟེར་ན་ད་ཁོ་རང་ཚོ་གི་དུས་སྐབས་དུ་ལས་ཀྱི་སྣེ་མོར་གཏོགས་པ་དང་ཆབ་སྲིད་ཀྱི་ཐོག་ལ་ཅིག་བྱེད་མཁན་དེ་ཚོའི་དབང་ཆ་འཐབ་རྩོད་དང་ཆོས་གཞིས་འཐབ་རྩོད་ཀྱི་དེ་འདྲས་ཀྱི་ཅིག་གི་དཀའ་ངལ་ཅིག་རེད་དོ། འོ་དེ་དེ་འདྲས་བཟོས་རྗེས་བཤད་སྒྲ་རྟེན་སྐྱ་བོ་རེད་ཨ་ནི་ད། དེ་འདྲ་ཡིན་དུས་སྐབས་སུ་སྔ་མ་གྲྭ་གཟུགས་ལུགས་ཅིག་བཟོད་དཀའ་བྱས་རེད་ད་གང་བྱས་ད་དོན་དངོས་ཐོག་རྟེན་སྐྱ་བོ་ཡིན་པ་ཞིག་ལ་གྲྭ་གཟུགས་ཀྱི་རྣམ་པ་ལུགས་ཅིག་བྱས་ནས་སྡེ་སྲིད་ཟེར་མིང་ཅིག་ང་ཚོས་སྡེ་སྲིད་སངས་རྒྱས་རྒྱ་མཚོ། དུས་ཚོད་ཀྱིས་ཅིག་ཅིག་གནང་སྟངས་ལུས་ཞོར་ར་འདི་འདྲས་ཀྱི་གནང་སྟངས་འདྲ་པོ་རེད་གདོང་ཐོག་བཤད་ལུགས་ཅིག་རྒྱལ་བ་རིན་པོ་ཆེ་གཙོ་བོ་དེ་ཕུ་གུའི་རྒྱལ་པོ་དེ་ཡོད་པ་ལ་བཤད་ཨ་ནི་ཆབ་སྲིད་དེ་སྡེ་སྲིད་དེ་དབང་ཆ་བཞེས་དུས་སྐབས་སུ་སྡེ་སྲིད་ཀྱི་ལམ་ལུགས་དར་ཟེར་ན་ག་རེ་ཟེར་ན།

ཆབ་སྲིད་ཐུགས་འགན་བཞེས་པ་དང་བཤད་སྒྲ་གིས་ནི་སྡེ་སྲིད་ཀྱི་ལམ་ལུགས་བྱས་རྗེས་ནི་རྭ་སྒྲེང་རིན་པོ་ཆེ་རྒྱ་ནག་ལ་བྲོས་རྒྱུ་ཁེལ་རེད་རྒྱ་ནག་ལ་བྲོས་རྗེས་དེ་འདྲ་ང་ཚོས་གོང་དུ་ཞུས་པ་ནང་ལྟར་རེད་ཅིག། མན་ཇུ་གོང་མའི་རྒྱབ་སྐྱོར་ལུགས་ཅིག་བྱེད་བཞིན་ཅིག་བྱེད་ཡས་ཀྱི་འགོ་རྩོམ་ནུས་པ་དང་སྟོབས་ཤུགས་དང་གནས་བབ་གང་མེད་པ་སོང་ཙང་ད་ཡར་ཨམ་བན་བརྒྱུད་ཀྱི་རྭ་སྒྲེང་རིན་པོ་ཆེ་འགས་ནི་ཡར་ཕེབས་ཆོག་པ་དང་ཆོས་གཞིས་དེ་ཚང་མ་རང་འཇགས་གནང་དགོས་ཡས་དང་འདི་སྐབས་སུ་མཐའ་མ་དེ་ག་རེ་ཟེར་ན་རྭ་སྒྲེང་སྐུ་ཕྲེང་དང་པོ་ཁྲི་ཆེན་ངག་དབང་མཆོག་ལྡན་གྱི་སྐབས་སུ་ག་རེ་ཡོད་པ་དེ་མིན་ཚོ

ཕྱི་རྒྱར་ལུགས་གཉིས་ཀྱི་ཐུགས་འགན་བཞེས་པའི་ཚུལ། ཚུལ་བཞིའི་ཐོག། ནང་དོན་ཕྱག་རོགས་ཞབས་ཞུ་བཀའ་ཟུར་བཤད་སྒྲ་དབང་ཕྱུག་རྒྱལ་པོ་ནོ་མི་ཧན་གྱི་ཆོ་ལོ་དང་བཅས་སྲིད་སྐྱོང་བསྐོ་གཞག་དང། བཤད་སྒྲ་ཟེར་མཁན་དེ་རྟེན་སྐྱ་བོ་རེད་དབང་ཨ་བོ་རེད་དེ། ད་དེ་ག་བཙོན་ལ་བཞུགས་དུས་མགོ་རིལ་བཟོས་བཟང། ཨ་ནི། ནམ་ཉག་བཀྲ་བསགས་མ་ཤེས་པ་ཆེ། ཨ་ནི་ཁོང། གྲྭ་གཟུགས་ཁོ་རའི་བཟོ་ལྟ་བ་ཅིག་བྱས་ནས།

ད་པེ་ཅིན་ལ་ཐེ་རེ་མས་ནས་གོང་མ་ལ་སྐྱབས་འཇུག་ཞུས་ནས་ད་ཁོ་རང་གི་ཁར་སྲིད་སྐྱོང་གི་མཚན་གནས་རང་འཇགས་གི་ཐོག་ལ་ཡར་ལོག་ཡས་གོང་མ་ལ་རོགས་ཞུས་མེད་འགྲོ། ཨ་ནི་རྒྱ་ནག་ནང་ལ་དུས་བདེ་པོ་ཀེ་ཡོད་མ་རེད་དེ་འདྲས་ཀི་ནུས་ཤུགས་ཐོན་ཡ་རྩ་ནས་ཡོད་མ་རེད་དེ་འདྲས་མེད་ཙང་ཨ་ནི་མས་ནས་ཡར་རྒྱ་ནག་ནས་ཨམ་བན་བརྒྱུད་ནས་སྡེ་སྲིད་བཤད་སྒྲ་ལ་ཤ་རི་ཕུན་འདི་ཞུ་གི་ཡོད་རེད་ད་ལྷ་རབ་བྱུང་ན་སྲིད་སྐྱོང་རང་འཇགས་གི་མཚན་བྱས་ནས་ཨ་ནི་ཡར་ལོག་ཆོག་ཅེས། རྭ་སྒྲེང་ཡར་ལོག་ཆོག་ཡས་དེ་མ་བྱུང་ནས། སྲིད་ཟུར་གྱི་མཚན་གྱི་ཐོག་ལ་བོད་ལ་ལོག་ཆོག་རྗེས། ཨ་ནི་ཆོས་གཞིས་ཅི་ད་གཞུང་གཞིས་གནང་མཁན་དེ་ཚུར་གསོལ་རས་གནང་རོགས་གནང། ཨམ་བན་བརྒྱུད་ནས་བོད་གཞུང་ལ་ཞུས་པ་རེད། བཤད་སྒྲ་དང་བཀའ་ཤག་དང་དགའ་འབྲས་དྲུང་སྤྱི་དེ་ཚོ་གོ་བསྡུར་བྱས་ནས་ཨ་ནི་གོང་མ་མ། ཟེར་ཡག་ལ། རྒྱ་བོད་མཆོད་ཡོན་གྱི་ལ་རྒྱ་ལ་དགོངས་བཞེས་ཕྲན་བུ་གནང་གི་ཡིན་ཟེར་བྱས་པ་རེད་ད། ཧོ་ཐོག་ཐུའི་མཚན་རང་འཇགས་བཞག་གི་ཡིན་ཟེར། རྒྱལ་པོའི་མཚན་བཞག་གི་མེད་ཟེར། རྒྱལ་ཟུར་དུ་ཇི་ལྟར་ཡོང་གི་མ་རེད། དགོན་པ་ལ་ལོག་ཕེབས་ཆོག་གི་རེད། ཡིན་ནའི། རྒྱལ་པོའི་སྐབས་ཀྱི་བྱིས་པ་འདི་གའི་འདི་ལྟར་ཆོས་གཞིས་འདི་ལྟར་རྩ་ནས་བཞག་ཆོག་གི་མ་རེད། ཁྲི་ཆེན་བསྟན་པ་རབ་རྒྱས་ཀྱི་སྐབས་ཀྱི་ཁོ་རང་ཚོ་འདི་འཇོག་ཆོས་གཞིས་འཇོག་འདི་རང་འཇགས་ཡོང་གི་རེད། རྒྱལ་ཟུར་ཟ་ཧོར་བ། འདི་མིན་ན་ཡར་ཕེབས་པའི་སྒང་ལམ་འགག་ལ་གཤེགས་པ་རེད། ཡར་ཕེབས་དུས་ད། རྭ་སྒྲེང་ལ་འབྱོར་བའི་སྒང་ལ་ད། སྐུ་གདུང་མ་གཏོགས་མ་འབྱོར་བ་རེད། དེ་འདྲ་དེ་འདྲས་བྱུང་བ་ཡིན་པ་སོང་ཙང་ད། བོད་ཀྱི་ཆབ་སྲིད་ཀྱི་གནས་བབ་འདི་མུ་མཐུད་ཅིག་བཤད་སྒྲས་ཟིན་ཡོད་རེད་ལ། ཨ་ནི།

དགའ་འབྲས་སྦྱིན་བདག་རེད་ཨ་ནི་བཤད་སྒྲས་ཆབ་སྲིད་ཐུགས་འགན་བཞེས་ཚར། དེ་ལས་རིམ་པར་ལུས་པའི་ཨ་ནི་འབྲས་སྤུངས་ལ་སླེབས་པ་རེད་བ་ད། སྡེ་དྲུག་མཁྱེན་རབ་དབང་ཕྱུག་དེ་འབྲས་སྤུངས་རེད་བ་ད། ཡིན་པ་ཡིན་ན་སྐབས་ཐོག་དུ་ལ་སྡེ་དྲུག་ལས་དགོས་རྒྱུ་མཚན་ལོ་ཞིག་ག་འདྲས་ཆགས་བསྡད་ཡོད་རེད་ཟེར་དུས་གོ་སུ། སྐབས་དེ་དུས་སྡེ་དྲུག་རིན་པོ་ཆེ་འདི་རྒྱལ་བའི་གི་དེ་ཡོངས་འཛིན་རེད་བ། ཡོངས་འཛིན། ཨ་ནི་གཉིས་ནས་ག་རེ་ཟེར་ན་ཁོང་རང་དགའ་ལྡན་ཁྲི་པ་ཟུར་པ་ཆགས་བསྡད་ཡོད་རེད་བ། བྱས་ཙང་སྡེ་དྲུག་རིན་པོ་ཆེ་རྒྱལ་ཚབ་ཟེར་གྱི་རེད་ད་རྒྱལ་ཚབ་ལབ་ན་འགྲིག་མ་རེད་སྲིད་སྐྱོང་ལ། བསྐོ་ཡག་དེ། གཅིག་ནས་རྒྱལ་བའི་ཡོངས་འཛིན་བྱས་གཅིག་ནས་དགའ་ལྡན་ཁྲི་ཟུར་ལོ་བྱས་བྱེད་ཁོ། གནས་སྟངས་ལོ་གཅིག་རེད་ཡིན་ཡང། བོད་པའི་གི་དེའི་སྔོན་གྱི་རྒྱལ་སྤྲུལ་དེ་འདྲ་མ་རེད་བ། འདྲ་ཡིན་ན་ད་ལན་གསར་དུ་བྱོན་པའི་སྐུ་ཕྲེང་དང་པོ་ན་སྐུ་ཐོག་ཡང་དང་པོ་ཡིན་པ་ཡོད། ག་རེ་ཟེར་ན་སྡེ་དྲུག་དེ། དར་རྩེ་མདོ་ངོས་ནས་བྱེད་མ་ནི་ཡ་ཐོག་མའི་ཆར་ལ། སྐྱོ་བོ་ལོ་ཞིག་ཞེ་བོ་རེད་འདུག་བ། གནས་བབ་དེ། ཨ་ནི་དེ་ནས་ཡར་ལྷ་སར་ཡར་ཕེབས་ཨ་ནི་འབྲས་སྤུངས་དེ་ཚོ་ལ་དང་པོ་ད་བདག་པོ་རྒྱག་མཁན་ལོ་ཞིག། གང་ལྟར་དགེ་རྒན་དེ་འདྲ་དགོས་གི་འདུག་བ་ང་ཚོའི་དང་པོ་ཁྱིམ་ཚང་ག་རེ་ཟེར་ན་གྲྭ་ཚང་དགེ་རྒན་ལ་ཤག་ཚང་དགེ་རྒན་ཡིན་ན་གུས་གུས་ད་དེ་འདྲའི་ལོ་ཞིག་མ་བྱུང། མཐའ་མ་དེ་ད་མི་གཅིག་སྙིང་རྗེ་ལ་བལྟས་ཏེ་བདག་པོ་ལ་སྐྱོན་འདུག་ཨ། སྡེ་དྲུག་དེ་དུས་སྐབས་དེ་སྡེ་དྲུག་སྐུ་ཕྲེང་དང་པོ་དེ། མཁྱེན་པ་རྒྱས་པོ་ཞེ་བོ་ཅིག་འདུག་ཨ། ད་ག་རེ་ཟེར་ན་ཁོ། ཡོང་ཁུངས་ཁོ་རང་སྐྱོ་བོ་ཞེ་བོ་ཡིན་པ་སོང་ཙང་སློབ་གཉེར་མི་ཚོ་ཞིམ་པ་ཙམ་གནང་དགོས་ཀྱི་མ་རེད་བ། དེ་འདྲས་ཀྱི་མཁྱེན་པ་རྒྱས་པོ་ཞེ་བོ་བྱས་ཏེ་མཐའ་མ་དེ་རྒྱལ་བ་སྐུ་ཕྲེང་བཅུ་གཉིས་པའི་གི་ཡོངས་འཛིན་གནང་ཡས་དང་དགའ་ལྡན་ཁྲི་པ་གནང་ཡས་ཀྱི་དེ་འདྲས་ཀྱི་བྱུང་རྗེས་ད། ཆོས་ལུགས་ཀྱི་ཆ་ནས་དང་མཁྱེན་པའི་ཆ་ནས། ཆོས་ལུགས་ཀྱི་མཁྱེན་པའི་ཆ་ནས་སྐུ་ཡོན་རྒྱས་པོ་ཞེ་བོ་ཡོད་ཟེར་ཏེ་སྡེ་དྲུག་མཁྱེན་རབ་དབང་ཕྱུག་ཟེར་འདུག་གོ་སྐབས་དེ་དུས་ད་འདི་འདྲ་ཡིན་དུས་གོ་སུ་རྒྱལ་བའི་ཡོངས་འཛིན་ཆགས་ཡོད་དུས་གོ་སུ་ཨ་ནི་ད་སྡེ་དྲུག་རིན་པོ་ཆེ་ཨ་ནི་སྐབས་དེ་དུས་རྒྱལ་ཚབ་ཀྱི་ཐུགས་སྲིད་ཐུགས་འགན་དེ་བཞེས་དུས་སྤྱི་ལོ་ཆིག་སྟོང་དང་བརྒྱད་བརྒྱ་དྲུག་ཅུ་རེ་བཞི་ཡན་ཡོད་འདི་ལ་ཡིན་པ་ཡོད་ཕལ་ཆེར་བྱས་ཙང་ད་དེ་སྡེ་དྲུག་རིན་པོ་ཆེ་གཅིག་ནས་གྲྭ་ཁུངས་དེ་འབྲས་སྤུངས་ཡིན་པ་དང་དུས་སྐབས་དེ་གོ་སུ་བོད་ཀྱི་ཆབ་སྲིད་དབང་བསྒྱུར་དེ་དགའ་འབྲས་གཉིས་ཀྱིས་འགྱུར་གྱི་ཡོད་རོ། དགའ་ལྡན་དང་འབྲས་སྤུངས་གཉིས་ཀྱིས་འགྱུར་གྱི་ཡོད་རོ། བྱས་ཙང་འདི་འདྲས་ཡིན་པར་སོང་ཙང། དེའི་གི་ཚིག། ཐོག་ནས་ཁོ་ཚོས་ཀྱི་གྱོད་དོན་འགྲུག་པ་གཉིས་ནས་སྐབས་ཐོག་ལ་དེ་འགྲུག་རིན་པོ་ཆེན། ཆབ་སྲིད་དུང་གི་རག་ཡས་དེ་ག་རེ་ཟེར་ན་ཡོངས་འཛིན་དང་དགའ་ལྡན་ཁྲི་ཟུར་དང་འདི་འདྲས་ཀྱི་ཆ་ནས་ག་རེ་ཟེར་ན་གཙོ་ཆེ་ཤོས་ཡོངས་འཛིན་ཡིན་པའི་ཆ་ནས་ཡིན་གྱི་རེད་འོ་དེ་འདྲས་བྱས་རྗེས་ཆབ་སྲིད་ཐུགས་འགན་བཞེས་འདུག་ཨ། ད་སྡེ་དྲུག་རིན་པོ་ཆེ་ཆབ་སྲིད་ཐུགས་འགན་བཞེས་པའི་སྐབས་སུ་སྐབས་དུས་དུས། ད་བཀའ་བློན་དང་སྤྱི་ཁྱབ་མཁན་པོ་ཇི་སྙེད་དེ་དཔལ་ལྡན་དོན་གྲུབ་ལབ་མཁན་དེ་ཤར།
དགའ་ལྡན་ཤར་རྩེའི་ཕྱག་མཛོད་རེད་བ། ཨོ། དགའ་ལྡན་ཤར་རྩེ་གི་ཕྱག་མཛོད་ར་སྤྱི་ཁྱབ་མཁན་པོ་དཔལ་ལྡན་དོན་གྲུབ་ལབ་མཁན་དེ། དགའ་ལྡན་གྱི་ཤར་རྩེ་གི་ཕྱག་མཛོད་བྱས་དེ་འདྲ། དགའ་ལྡན་བཤད་སྒྲ་དཔལ་འབྱོར་རྡོ་བཤད་སྒྲ་དབང་ཕྱུག་རྒྱལ་པོ་རེད་བ། དབང་ཕྱུག་རྒྱལ་པོ་སྙེ་མོ་ནས་ཚུར་བཏོན་ཡོང་ཡས་ཀྱི་གཙོ་བོའི་གྲས་མི་སྣ་གཅིག་རེད་བ། དཔལ་ལྡན་དོན་གྲུབ་ལབ་མཁན་དེ་མི་དེ། ད་ཁོ་རང་གི་སྒྲུང་ཞེ་དྲུག་གི་སོ་ཞེ་བོ་ཞེད་སྣང་ཚ་བོ་ཞེ་བོ་ཅིག་རེད་འདུག་མི་དེ། ག་རེ་ཟེར་ན་སློབ་སྦྱོང་དང་ཡོད་ས་མ་རེད་དེ་ཡིན་ནའང་མི། ལྟོ་རོ་མོ་རོ་ཚ་བོ་དང་བློ་ཁོག་ཚ་བོ་ཟེར་དགོས་རེད་དེ་འདྲས་ཀྱི་ཞེ་བོ་ཅིག་ཡིན་ས་རེད་བ། བྱས་ཙང་ཀོ་ད་རིམ་པས་ཡང། བཤད་སྒྲ་རྒྱུད་ཀྱི་ཡང། ཤུགས་ཆེ་བོ་ཞེ་བོ་ལས་རེད། ད་ཁོང་རང་གི། དཔལ་ལྡན་དོན་གྲུབ་ཀྱིས་ག་རེ། བཤད་ཀྱི་ཡོད་རེད་ཟེར་ན། དགའ་འབྲས་དྲུང་སྤྱི་རྒྱབ་ལ་འཁྱེར་ཡོང་རྗེས། ད་ཆབ་སྲིད་དེ་ཁོ་རང་གི་བཟུང་ཡས་ཀྱི། ཤུགས་ཆེ་བོ་ཞེ་བོ་བྱེད་ཀྱི་འདུག་ཨ། རྒྱལ་བ་པན་ཆེན་གཉིས་ཡང། སྒོམ་ཉམས་ལེན་དང་སྒྲུབ་པ་ཉམས་ལེན་བྱས་ན་ཡག་ཤོས་རེད་ཟེར་དང། ལྷག་པར་དུ་སྡེ་དྲུག་མཁྱེན་རབ་དབང་ཕྱུག་ཡང་དེ་ཚོ་ག་རེ་ཟེར་ན། སྐུ་མདུན་ནས་ཆབ་སྲིད་ཚུར། འཕྲོག་ཡས་ཀྱི་དེ་འདྲས་གཅིག་བཅུ་གཉིས་དུས། དེ་འདྲའི་ཚུར་འཕྲོག་ན་ཡག་པོ་ཡོང་ས་རེད་བས་ག་འདྲ་འདུག་ཟེར། སྡེ་དྲུག་རིན་པོ་ཆེ་གི་ཆབ་སྲིད་གནང་སྟངས་དེ་ག་འདྲའི་ཡོང་གི་འདུག་ཟེར་བཀའ་བློན་དེ་ཚོ་ལའང་འོག་ཚོད་ལེན་ཡས་ལོ་ཞིག་ཨ་ནི་བཀའ་བློན་མཚོ་སྒོ་བ་གིས་རྒྱབ་སྐྱོར་མ་བྱས་སྡེ་དྲུག་རིན་པོ་ཆེ་ཆབ་སྲིད་གནང་སྟངས་ཤོད་དགོས་མི་འདུག་ཡག་པོ་འདུག་ཟེར་དུས་སྐབས་སུ་ཨ་ནི་མཚོ་སྒོ་བ་ཡས་གི་དེ་འདྲ་བཤད་འདུག་མཚོ་སྒོ་བ་ཅིག་ད་མཚོ་སྒོ་མིག་དམར་ཚེ་རིང་ཞུ་དགོས་ཡོང་ཡས་བ་ཅན་མཚོ་སྒོ་བ་ཅིག་ད་ལྐོག་གསོད་བྱས་འདུག་བ་ལྐོག་གསོད་བྱས་རྗེས་བཀའ་བློན་གཞན་པ་དེ་ཚོ་ད་ཞེ་དྲག་ལབ་ལོས་ཐུབ་མི་འདུག་ད་གཙོ་བོ་དེ་མཚོ་སྒོ་བ་གིས་ཅིག། མེ་རྡུལ་ལི་མ་མཛད་མ་མཛད་དུས་སྐབས་སུ་ཨ་ནི་དཔལ་ལྡན་དོན་གྲུབ་ཀྱིས་མཚོ་སྒོ་བ་ཁོ་རང་གི་ནང་ལ་ཚོགས་འདུ་དང་གྲོས་བསྡུར་དེ་འདྲ་ཡོད་ཟེར་གང་ཅེས་ལྐོག་གསོད་བྱས་རྗེས་མཚོ་སྒོ་བ་རག་རྒྱབ་བ་ལ་རྩིས་སྤྲད་འདུག་རག་རྒྱབ་ཟེར་དུས་སྐབས་སུ་ད་སྒྲོ་ག་ལ་ཁྱེན་གི་རག་ལྷ་སའི་ནང་ལ་དེ་རེད་བ། རེད།
རོབ་ལྷས། ལྷས། ལྷོ། རག་རྒྱབ་བ་ལ་རྩིས་སྤྲད་རྗེས་སྐྱིད་ཆུ་ལ་གཡུག་ག་བཏང་དུས་སྐབས་སུ་མཚོ་སྒོ་བ་དེ་ཚོ་ག་རེ་ཟེར་ན་ད་བཀའ་བློན་ཆེ་སྤྱང་པོ་ལ་ཡོད་དུས་སྐབས་སུ་གཡུ། ཅིག་ཡོད་དུས་སྐབས་སུ་གཡུ་དེ་ཨ་ནི་རག་རྒྱབ་པ་དེ་ཚོ་ལ་སྤྲད་འདུག་ག་རེ་ཟེར་ན་ཁོ་མཚོ་སྒོ་བ་ཟེར་བ། ཆུང་མ། དེ་ཤ་བཏང་དུས་སྐབས་སུ་རྩེད་འཇོ་དང་ཡག་གི་བྱེད་དུ་ཡིན་ཟེར་བ། ཨ་ནི་ངའི་སྐྲ་གཡུ་སྐྱེས་རེད་ཀྱི་ངའི་གཡུ་དེ་ཡག་པོ་ཞེ་བོ་རེད་དེ་ཁྱེད་རང་ཚོ་ཉར་སྡོད་ཟེར། ང་འདི་ག་འཇེ་ད་ཁོ་ཚོས་བསད་ག་བཏང་ཁྱེད་ཚོ་ལ་ཁག་ཡོད་མ་རེད་དོང་དོ་དེ་འདྲ་བྱེད་དུས་སྐབས་སུ་རག་རྒྱབ་པས་གཡུ་དེ་རྗེས་ལ་ཕར་བཙོང་ཚུར་བཙོང་བྱེད་ཀྱི་ད་མཚོ་སྒོ་བ་དེ་ཨ་ནི་མཐའ་མ་དེ། དཔལ་ལྡན་དོན་གྲུབ་ཀྱིས་ལྐོག་གསོད་བྱས་པ་དེ་ཧ་གོ།

སྐབས་ཐོག་གི་སྲིད་སྐྱོང་སྡེ་དྲུག་མཁྱེན་རབ་དབང་ཕྱུག་གི་ཆབ་སྲིད་ཡག་པོ་མི་འདུག་ཟེར་གི་དཔལ་ལྡན་དོན་གྲུབ་ཀྱིས་འདི་འདྲའི་ལུགས་ཅིག་ལབ་ཡོང་རྗེས་ཨ་ནི་བཀའ་བློན་ཚོ་ཡང་ཁ་ལ་ཉན་ན་དེ་ག་བྱེད་ཁ་ལ་མ་ཉན་ན་ཨ་ནི་ལྐོག་གསོད་བྱེད་དང་ད་ཁོ་བོས་འདི་འདྲས་ཀྱིས་ལྟོ་ར་མོ་ར་ཞེ་བོ་བྱེད་གི་ཡོད་རེད་དེ་འདྲས་བྱེད་ཐུབ་ཡས་ཀྱི་ནུས་པ་ག་རེ་ཡོད་རེད་ཟེར་ན་ཁོ་རའི་རྒྱབ་ལ་དགའ་ལྡན་དང་འབྲས་སྤུངས་ཡོད་རེད་བ་དེ་ཡི་གི་གྲྭ་ཤར་དེ་དགའ་འབྲས་དྲུང་སྤྱི་དེ་ཡོད་དུས་སྐབས་སུ་ད་ཁོས་འདྲ་མིན་སྣ་ཚོགས་བྱེད་གི་ཡོད་རེད་དེ་འདྲས་བྱེད་དུས་མཐའ་མ་དེ་གནས་ཚུལ་དེ་དེ་ཆུང་སྡེ་དྲུག་མཁྱེན་རབ་དབང་ཕྱུག་གིས་མཁྱེན་རྗེས་ཨ་ནི་གསང་བའི་ཐོག་ནས་ག་རེ་ཟེར་ན། དཔལ་ལྡན་དོན་གྲུབ་འཛིན་བཟུང་བྱས། ཀྱི་བཀའ་འབྲེལ་དེ་འདྲ་བཏང། དཔལ་ལྡན་དོན་གྲུབ་དང་དེའི་ཕྱོགས་གཏོགས་ལྷག་པར་དུ་ཨ་ནི་སྡེ་དྲུག་ཁོ་རང་གི་ཕྱག་མཛོད་དེ། ད་དཔལ་ལྡན་དོན་གྲུབ་དང་ལུང་པ་གཅིག་པ་ལོ་ཡིན་ས་རེད་ཁོ། དེ་འདྲའི་གི་བྱེད་བས་ཀྱི། སྡེ་དྲུག་གིས་ག་རེ་ཟེར་ན་དཔལ་ལྡན་དོན་གྲུབ་ཟིན། ཨ་ནི་ཕྱག་མཛོད་ཟིན། ཨ་ནི་དགའ་འབྲས་དྲུང་སྤྱི་ལབ་མཁན་དེ་མེད་པ་བཟོས། ཀྱི་ཨ་ནི་བོད་ལྗོངས་ཚོགས་འདུ། རྒྱས་བསྡུས་ལབ་མཁན་བཟོས་ད་ང་ཚོས་བོད་གཞུང་གི་ནམ་རྒྱུན་གྱི་ཆབ་སྲིད་སྐུ་དབང་ཚང་མ་ལོ། ཐག་གཅོད་བྱེད་མཁན་དེ་ཐ་མའི་ཐག་གཅོད་བྱེད་མཁན་དེ་བོད་ལྗོངས་ཚོགས་འདུ་ཆེན་མོ་ལབ་མཁན་གཅིག་དང་བོད་ལྗོངས་ཚོགས་འདུ་ཧྲག་བསྡུས་རྒྱས་པ་ཟེར་མཁན་སོ་ར་དང་ཟེར་ཏེ་བོད་ལྗོངས་ཚོགས་འདུ་ཧྲག་བསྡུས་ལབ་མཁན་དེ་འདྲས་ཡོད་རེད་ད་བོད་ལྗོངས་ཚོགས་འདུ་ཧྲག་བསྡུས་ལ་དེ་དྲུང་རྩིས་བརྒྱད་དེ་ཡིན་ས་རེད་བོད་ལྗོངས་ཚོགས་འདུ་ཧྲག་བསྡུས་རྒྱས་པ་ལབ་མཁན་དེ་ད་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བཞི་རེ་ལྔ་དེ་ཚོ་ལ་གསར་གཏོད་བྱས་འདུག་ད་དེ་གསར་གཏོད་བྱས་རྗེས་བོད་ལྗོངས་ཚོགས་འདུ་ཧྲག་བསྡུས་ལབ་མཁན་དེ་དོན་དངོས་ཐོག་ག་རེ་བྱེད་དགོས་རེད་ཟེར་ན

ཆ་ཚང་ལོ་གཅིག། མེད་པར་བཟོས། རེད་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་དྲུག་ཡན་ཡོད་འདུག་ལ་ད་ཕལ་ཆེར་སྡེ་དྲུག་རིན་པོ་ཆེ་ཡན་སྐུ་གཤེགས་ཡིན་པ་ཡོད་དེ་འདྲའི་ཡན་ཡོད་ཅིག་གང་བྱས་ད་དེའི་གོང་ལ་དཔལ་ལྡན་དོན་གྲུབ་མེད་པར་བཟོས་རྗེས་སྡེ་དྲུག་མཁྱེན་རབ་དབང་ཕྱུག་གིས་བོད་ཀྱི་ཆབ་སྲིད་ཐུགས་འགན་བཞེས་བས་ཀྱིས་ད་ལས་རིམ་ལོ་བཞི་ཐུགས་སུ་ཆགས་བསྡད་འདུག་བ་ལས།
ལོངས། བྱས་ཙང་ད་སྐབས་དེ་དུས་ནི། རྒྱལ་བ་ད་སྐུ་འཕྲེང་ད་ལྟ་ང་ཚོས་ཞུ་ཡག་དེ་སྐུ་འཕྲེང་བཅུ་གཅིག་བཅུ་གཉིས་བྱས་རྗེས་དེའི་སྐབས་ལ་ཆགས་ཀྱི་ཡོད་རེད་ལ་ནི་རྒྱལ་བ་སྐུ་འཕྲེང་བཅུ་གཅིག་བཅུ་གཉིས་ནི་དགུང་ལོ་ཡིན་ནའི་ལས་ཞོར་གཅིག་མཐོ་པོ་བཞུགས་ཐུབ་ཡོད་མ་རེད་དགུང་ལོ་ཆུང་ཆུང་གི་སྐབས་ལ་ནི་མྱ་ངན་ལས་འདས་ཚུལ་འདུག་ཟེར་དེས་ན་ཡང་དག་དེ་ཅིག་བྱུང་ཡོད་ལ་སྐབས་དེ་དུས་ཀྱི་ཡང་སྲིད་སྐྱོང་ཞུ་མཁན་རེད་བཀའ་ཤག་དང་དེ་གས་ཀྱི་བར་དུ་གི་འགལ་རྐྱེན་དང་སྤྱི་ཚོགས་ཀྱི་ཅིག་དབང་ཆའི་འཕྲོག་རྩོད་དེ